ལེའུ་བརྒྱད་པ་བསམ་གཏན་བསྟན་པ་ཟེར། གསུམ་པ་ཐུན་མོང་དང་ཐུན་མོང་མ་ཡིན་པའི་ཞི་གནས་ཀྱིས་བསྡུས་པའི་བསམ་གཏན་ལ་སློབ་ཚུལ་ལ་གཉིས། ལེའུའི་གཞུང་བཤད་པ་དང་ལེའུའི་མཚན། དང་པོ་ལེའུའི་གཞུང་བཤད་པ་ལ་གསུམ། བསམ་གཏན་བསྒོམ་པར་བསམ་གཏན་བསྒོམ་པར་གདམས་པ་དང། ཞི་གནས་ཀྱི་མི་མཐུན་ཕྱོགས་སྤང་བ་དང། ཞི་གནས་ཇི་ལྟར་བསྒོམ་པའི་ཚུལ་ལོ། ས་བཅད་གསུམ། དང་པོ། བསམ་གཏན་བསྒོམ་པར་གདམས་པ་ལ་གཉིས། ཞི་གནས་སྒྲུབ་དགོས་པའི་རྒྱུ་མཚན། ཞི་གནས་ཀྱི་མི་མཐུན་ཕྱོགས། སྤང་བར་གདམས་པའོ། དང་པོ་ཞི་གནས་སྒྲུབ་དགོས་པའི་རྒྱུ་མཚན་ནི། ད་ཞི་གནས་སྒྲུབ་དགོས་པའི་རྒྱུ་མཚན་ནི། དེ་ལྟར་བརྩོན་འགྲུས་བསྐྱེད་ནས་ནི་ཡིད་ནི་ཏིང་ངེ་འཛིན་ལ་བཞག། སེམས་ནི་རྣམ་པར་གཡེང་བའི་མི། ཉོན་མོངས་མཆེ་བའི་ཕྲག་ན་གནས། ལུས་དང་སེམས་ནི་དབེན་པ་ཡིས། རྣམ་པར་གཡེང་བར་མི་འབྱུང་ངོ། སྔར་བཤད་པ་དེ་ལྟར་དགེ་བ་ལ་སྤྲོ་བའི་བརྩོན་འགྲུས་བསྐྱེད་ནས་ནི་ཟེར་ད། ལེའུ་བདུན་པ་ལ་བརྩོན་འགྲུས་ཀྱི་ལེའུ་གསུངས་པ་དང། དེ་ལྟར་དགེ་བ་ལ་སྤྲོ་བའི་བརྩོན་འགྲུས་བསྐྱེད་ནས་ནི། ཡིད་ཏིང་ངེ་འཛིན་ལ་གཞག་པར་བྱ་སྟེ། བྱིང་རྒོད་ཀྱིས་སེམས་ནི་བྱིང་རྒོད་ཀྱིས་སེམས་ནི་རྣམ་པར་གཡེང་བའི་མི་ཉོན་མོངས་པ་ཉོན་མོངས་པ་གཅན་གཟན་གདུག་པ་ཅན་དང་འདྲ་བའི་མཆེ་བའི་ཕྲག་ན་གནས་ཏེ། བྱིང་རྒོད་རྣམ་པར་གཡེང་བ་ཡིན་ན་དེ་འདྲའི་མི་དེ་ཉོན་མོངས་པ་གཅན་གཟན་གདུག་པ་ཅན་དང་འདྲ་བའི་མཆེ་བའི་ཕྲག་ན་གནས་ཏེ། དེས་ནི་མྱུར་དུ་འཇོམས་པས་སོ། རྣམ་གཡེང་ཇི་ལྟར་སྤང་ཞེ་ན། རྣམ་གཡེང་ཇི་ལྟར་སྤང་ཞེ་ན། ལུས་དང་སེམས་ནི་འདུ་འཛི་དང། འདོད་པའི་རྣམ་རྟོག་སོགས་ཀྱིས་དབེན་པ་ཡིས། ཏིང་ངེ་འཛིན་གྱི་མི་མཐུན་ཕྱོགས་རྣམ་པར་གཡེང་བ་མི་འབྱུང་ངོ། ལུས་དང་སེམས་འདུ་འཛི་དང་འདོད་པའི་རྣམ་རྟོག་སོགས་ཀྱིས་དབེན་པ་བྱུང་ན། ཏིང་ངེ་འཛིན་གྱི་མི་མཐུན་ཕྱོགས་རྣམ་པར་གཡེང་བར་མི་འགྱུར་རོ། ཞེས་དང། དེ་ཞི་གནས་སྒྲུབ་དགོས་པའི་རྒྱུ་མཚན་གོ། ཞི་གནས་སྒྲུབ་དགོས་པའི་རྒྱུ་མཚན་གྱི་དུས་བྱས། གཉིས་པ་ཞི་གནས་ཀྱི་མི་མཐུན་ཕྱོགས་སྤང་བར་གདམས་པ་ནི། ཞི་གནས་ཀྱི་མི་མཐུན་ཕྱོགས་སྤང་བར་གདམས་པ་ནི། དེ་བས་འཇིག་རྟེན་སྤང་བྱ་ཞིང། རྣམ་པར་རྟོག་པ་ཡོངས་སུ་དོར། དེ་བས་ན་ལུས་དབེན་པའི་ཐབས་ལུས་དབེན་པའི་ཐབས། འཇིག་རྟེན་པའི་གཉེན་བཤེས་སོགས་དང་འགྲོགས་པའི། འདུ་འཛི་སོགས་སྤང་བར་བྱ་ཞིང། སེམས་དབེན་པའི་ཐབས། འདོད་པའི་ཡོན་ཏན་ལ་རྣམ་པར་རྟོག་པ་སོགས་ཡོངས་སུ་དོར་བར་བྱའོ། ལུས་དབེན་པ་དང་སེམས་དབེན་པའམ་མི་གཡོ་ང་རྒྱུ་མཚན་གོ། དེ་བས་འཇིག་རྟེན་སྤང་བྱ་ཞིང་རྣམ་པར་རྟོག་པ་ཡོངས་སུ་དོར་བྱའོ། བདག་སྙིང་པོ་འདི་མདོ་ལས་སོ། དེ་ཚོ་ནི། མདོ་ལས། སེམས་རྣམ་པར་གཡེང་བ་སེམས་རྣམ་པར་གཡེངས་པ་རྣམས་ལ་ནི་འཇིག་རྟེན་པའི་བསམ་གཏན་གྱི་འཇིག་རྟེན་འཇིག་རྟེན་པའི་བསམ་གཏན་སྐྱེ་བ་ཡང་དཀོན་ན། བླ་ན་མེད་པའི་བྱང་ཆུབ་ལྟ་ཅི་སྨོས་དེ་བས་ན་བླ་ན་མེད་པའི་བྱང་ཆུབ་མ་ཐོབ་བར་དུ་སེམས་མི་གཡེང་བར་བྱའོ་ཞེས་གསུངས་སོ། བྱིན་པའི་སྡེ་དགེ་རྡོར་མདོ་ལ་ཡི་ནི་འོང་དུ་གསུངས་སོ། ལྔ། གཉིས་པ་ཞི་གནས་ཀྱི་མི་མཐུན་ཕྱོགས་སྤང་བ་ལ་གཉིས། འཇིག་རྟེན་གྱི་འདུ་འཛི་སོགས་སྤང་བ་དང་ཕྱིན་ཅི་ལོག་གི་རྣམ་རྟོག་སྤང་བའོ། དང་པོ། འཇིག་རྟེན་གྱི་འདུ་འཛི་སོགས་སྤང་བ་ལ་གཉིས། འཇིག་རྟེན་ལ་ཆགས་པའི་རྒྱུ་ངོས་བཟུང་བ་དེ་ཇི་ལྟར་སྤོང་བའི་ཚུལ་ལོ། དང་པོ། འཇིག་རྟེན་ལ་ཆགས་པའི་རྒྱུ་ངོས་བཟུང་བ་ནི། འཇིག་རྟེན་ལ་ཆགས་པའི་རྒྱུ་ངོས་བཟུང་བ་ནི།

ཆགས་པའི་ཕྱིར་དང་རྙེད་སོགས་ལ་སྲེད་པས་འཇིག་རྟེན་མི་སྤོང་སྟེ་འཇིག་རྟེན་མི་སྤོང་བ་ལ་འོ་མི་སྤོང་བར་འགྱུར་བ་གྱིས་པས། བདག་དང་བདག་གིར་ཞན་པ་ལ་བརྟེན་ནས་ནང་སེམས་ཅན་ལ་ཆགས་པའི་ཕྱིར་དང། ཕྱི་རྙེད་པ་དང་བཀུར་སྟི་དང་ཚིགས་སུ་བཅད་པ་སོགས་ལ་སྲེད་པས་འཇིག་རྟེན་གྱི་ཞེན་པ་མི་སྤོང་སྟེ། དེ་བས་ཞེན་པའི་པའི་རྒྱུ་དེ་དག་སྤང་བར་བྱའོ། བ་ནི་གནས་ཆེན་པོའི་ནུབ་པ། བདག་དང་བདག་གིར་ཞེན་པ་ལ་བརྟེན་ནས་ནང་སེམས་ཅན་ལ་ཆགས་པའི་ཚོར་བ་དེ་འཇིག་ཅིང། ཕྱི་རྙེད་པ་དང་བཀུར་སྟི་དང་ཚིགས་སུ་བཅད་པ་སོགས་ལ་སྲེད་པས་འཇིག་རྟེན་གྱི་ཞེན་པ་དེ་སྤོང་མ་ཐུབ་བོ། དེ་བས་ན་རྒྱུ་དེ་དག་སྤང་བར་བྱའོ། གཉིས་པ་དེ་ཇི་ལྟར་སྤོང་བའི་ཚུལ་ལ་བཞི་ཟེར། གཉེན་པོ་ཡོངས་སུ་གཉེན་པོ་ངོས་བཟུང་བ་དང་གཉེན་པོ་བསྐྱེད་པའི་ཐབས་དང་འདུ་འཛིའི་ཉེས་དམིགས་དང་དབེན་པ་བསྟེན་པའི་ཕན་ཡོན། ས་བཅད་བཞི་འདུག་ག་ཇི་ལྟར་སྤོང་བ། འཇིག་རྟེན་ལ་ཆགས་པའི་རྒྱུ་དེ་སྤོང་བ་ལ་ཇི་ལྟར་སྤོང་བའི་ཚུལ་དེ་ལ་ས་བཅད་བཞི། གཉེན་པོ་ངོས་བཟུང་བ་གཉེན་པོ་བསྐྱེད་པའི་ཐབས། འདུ་འཛིའི་ཉེས་དམིགས་དབེན་པའི་ཕན་ཡོན་བསྟན་པ་ས་བཅད་བཞི། དང་པོ་གཉེན་པོ་ངོས་བཟུང་བ་ལ་གཉིས། ཆགས་པ་སྤང་བར་གདམས་པ། ཆགས་པ་སྤོང་བྱེད་ཀྱི་གཉེན་པོ་ངོས་བཟུང་བའོ། ས་བཅད་གཉིས། ཆགས་པ་སྤང་བར་གདམས་པ་ནི། དེ་བས་འདི་དག་ཡོངས་སྤོངས་ལ་མཁས་པས་འདི་ལྟར་དཔྱད་པར་བྱ། དེ་བས་ན་ཕྱི་དང་ནང་ལ་སྲེད་པ་འདི་དག་ཡོངས་སུ་སྤོང་བ་ཡོངས་སུ་སྤོངས་ལ། བླང་དོར་ལ་མཁས་པས་འོག་ནས་འཆད་པ་དེ་ལྟར་དཔྱད་ཅིང་བསམ་པར་བྱའོ། ཕྱི་དང་ནང་ལ་སྲེད་པ་དེ་དག་ཡོངས་སུ་སྤོངས་ལ། བླང་དོར་ལ་མཁས་པ། མཁས་པ་ཟེར་མཁན་གྱི་མིང་འདོགས་ས་དེ་བླང་དོར་ལ་མཁས་པ་དེ་ལ་མཁས་པའོ།

ཞི་གནས་ཀྱི་རྟ་དང། རབ་ཏུ་ལྡན་པའི་སྟོང་ཉིད་རྟོགས་པའི་ལྷག་མཐོང་གིས་ཁམས་གསུམ་གྱི་ཉོན་མོངས་པ་ས་བོན་དང་བཅས་པ་རྣམ་པར་འཇོམས་པར་ཤེས་པར་བྱས་ནས། གནས་ལུགས་ཀྱི་དོན་ལ་དཔྱད་པ་བྱས་པའི་སྟོབས་ཀྱིས་ཤིན་སྦྱངས་འདྲེན་ནུས་པའི་ལྷག་མཐོང་བསྒྲུབ་པར་བྱ་བ་ལྷག་མཐོང་བསྒྲུབ་པར་བྱ་བ་དེ་ལ་ཡང་ཐོག་མར་ཞི་གནས་བཙལ་བར་བྱ་སྟེ། ཞི་གནས་སྔོན་དུ་མ་བསྒྲུབས་པར་ལྷག་མཐོང་སྐྱེ་མི་སྲིད་པའི་ཕྱིར་རོ། ཞི་གནས་དེ་ཡང་ནི་གསུངས། ཞི་གནས་དེ་ཡང་གང་ལ་བརྟེན་ནས་སྒྲུབ་དགོས་པ་ཟེར་ན་ཞི་གནས་དེ་ཡང་ནི། འཇིག་རྟེན་གྱི། ཕྱི་ནང་གི་འཇིག་རྟེན་གྱི་ལུས་ལོངས་སྤྱོད་སོགས་ལ་ཆགས་པ་མེད་པས་མངོན་པར་དགའ་བས་འགྲུབ་སྟེ། དེ་དག་ལ་ཆགས་པས་བྱིང་རྒོད་ཀྱི་དབང་དུ་འགྲོ་བའི་ཕྱིར་རོ། གསུངས་ད་ཚིག་འདི་ནས་ཕྱིན་ཏེ་ཞི་གནས་རབ་ཏུ་ལྡན་པའི་ལྷག་མཐོང་གིས་ད་འདི་ནི་ཞི་གནས་རབ་ཏུ་ལྡན་པའི་ལྷག་མཐོང་གིས་ཟེར་མཁན་ནི་འུ་རའི་མི་དང། ལམ་རིམ་བསྡུས་དོན་གྱི་གཅིག་པ་པང་རྩེ་གཅིག་བསམ་གཏན་ཙམ་ལ་འཁོར་བ་ཡི་རྩ་བ་གཅོད་པའི་ནུས་པ་མ་མཐོང་ཞིང། ཞི་གནས་ལམ་དང་བྲལ་བའི་ཤེས་རབ་ཀྱིས་ཇི་ཙམ་དཔྱད་ཀྱང། ཉོན་མོངས་མི་ལྡོག་པས་ཡིན་ལུགས་ཕུ་ཐག་ཆོད་པའི་ཤེས་རབ་དེ། གཡོ་མེད་ཞི་གནས་རྟ་ལ་བསྐྱོན་ནས་ནི་མཐའ་བྲལ་དབུ་མའི་རིགས་པའི་མཚོན་རྣོན་གྱིས་མཐར་འཛིན་དམིགས་གཏད་ཐམས་ཅད་འཇིག་པར་བྱེད་གསུངས་ད་ལྟ་ཁོའི་དོན་དག་ཁོ་རང་ཇི་མ་ཇི་བཞིན་ཁོ་རང་འདི་ན་གསུངས་ཡོད་པ་ནི། ངའི་ཚིག་ནི་སྐྱ་ནས་གཅིག་ཞི་གནས་རབ་ཏུ་ལྡན་པའི་ལྷག་མཐོང་གིས། ཉོན་མོངས་རྣམ་པར་འཇོམས་པར་ཤེས་བྱས་ནས་ད་ཉོན་མོངས་འཇོམས་བྱེད་ཀྱི་ཐབས་འདི་ལས་ལྷག་པ་ད་ཁྱོད་ནི་རང། ཕར་ཕྱིན་ཐེག་པ་དང་སྔགས་དང་ག་འདྲ་ཅིག་ལ་ཡིན་ནས་སྔགས་ལ་ཡིན་ན་བསྐྱེད་རིམ་བསྒོམས་སོང་ན་ལྷག་མཐོང་ནི་ཐུགས་ཀྱི་ཞི་ལྷག་ཟུང་འབྲེལ་གྱི་ཏིང་འཛིན་གྱི་མདོ་ཕྱོགས་ལ་ཡིན་ན་ད་ནི་ལམ་ནི་མ་བསྒོམས་པ་ལ་ད་ཁྱོད་ནི་རང། ཉན་རང་དགྲ་བཅོམ་གྱི་གོ་འཕང་མི་ཐོབ་ན་དེ་ནས་སངས་རྒྱས་ཀྱི་བླ་ན་མེད་པའི་རྣམ་མཁྱེན་གྱི་གོ་འཕང་གང་བྱས་ནས་ཐོབ་བགྱི་བ་དེ་ནི་ཐུགས་ཡིད་གཙང་ནས་མ་བཟོད་དམ་ནི་བསྒོམ་དགོས་པས་གསུངས་པའི་ཞི་གནས་རབ་ཏུ་ལྡན་པའི་ལྷག་མཐོང་གིས་ཉོན་མོངས་རྣམ་པར་འཇོམས་པར་ཤེས་བྱས་ནས་ཐོག་མར་ཞི་གནས་བཙལ་བྱ། ཐོག་མར་ཞི་གནས་བཙལ་དགོས་པས། དེ་ཡང་འཇིག་རྟེན་ཆགས་པ་མེད་ལ་མངོན་དགས་འགྲུབ་ཞི་གནས་དེ་ཡང་འཇིག་རྟེན་ལ་ཆགས་པ་མེད་པ་དེ་ལ

དགོན་པ་གཅིག་བསླབ་ནས་ཡང་སོ་སོའི་ཁྱིམ་ཚང་ལ་ཆགས་ཁྱིམ་ཚང་གི་དོན་དུ་ལས་ཀ་བྱེད་མཁན་རྐྱང་མང་པ་དག་ག་གོ་ཁྲ་པོ་ནུ་ག་གོ་བྱས་ན་ཁྱིམ་ཚང་ཆགས་སུ་གནང་དུ་མ་འགྲིག་གོ་ཉག་ན་ནུ་ག་ངོ་ནི་པས་ཞི་གནས་ཐོག་མར་ཞི་གནས་ཐོག་མར་ཞི་གནས་བཙལ་བྱ་དེ་ཡང་ནི་འཇིག་རྟེན་ཆགས། པ་མེད་ལ། འཇིག་རྟེན་ཆགས་པ་མེད་པ་ལ་མངོན་པར་དགའ་བས་འགྲུབ་བགྱིད་པས་འཇིག་རྟེན་ཆགས་པ། འཇིག་རྟེན་ལ་ཆགས་པ་ལ་ཞི་གནས་སྒྲུབ་ཐབས་ཡོད་པ་ཕྱོགས་ཕྱོགས་ལས་མང་པོ་ཞི་གནས། ཞི་གནས་སྒྲུབ་རྒྱུའི་ཐབས་ཡོད། ཞི་གནས་སྒྲུབ་རྒྱུ་གང་ཟག་སེམས་གནས་པའི་ཐབས་དགུ་ཡོད་པ་ད་བ་ཆེན་གཙོས་ཚ་ར་དང་མང་ཆེ། གང་པོ་ཧ་གོ་བགྱིད་པའི་ད་བུ་རེ་ཨ་མདོ་གཞན་པ་རེ་གཉིས་ཚ་ཧ་མ་གོ་ན་སྐྱོན་མེད། གཞན་དུ་གང་པོ་ཐ་ཧ་གོ་ཚར་འདི་དཔེ་ཆ་ནས་འདྲ་བ་སོང་དཔེ་ཆ་གང་པོ། ཞི་གནས་སྒྲུབ་སྟངས་གང་པོ་ཡོད།

ལྷ་མོའི་བུ་ལ་བཏང་སོང་ན་དེ་ནི་གང་དུ་འདྲི་བ་ནི་གོ། དེ་དག་ལ། དེ་དག་ལ་ཆགས་པས་བྱིང་རྒོད་ཀྱི་དབང་དུ་འགྲོ་བའི་ཕྱིར་རོ། གཉིས་པ། གཉིས་པ། གཉེན་པོ་བསྐྱེད་པའི་ཐབས་ལ་གཉིས། ནང་སེམས་ཅན་ལ་ཆགས་པ་སྤང་བ། ཕྱི་རྙེད་བཀུར་སོགས་ལ་ཆགས་པ་སྤང་བ་དག་འདི་འོ་རེད་དོ་གང་པོ་བཅིངས་ཡོད་གི་མེད་རང་བཅིངས་ཡོད་དག་གང་པོ་དེ་བཅིངས་པ་དེ་གང་པོ་ཧ་གོ་དགོས་རེད་པས།

དང་པོ་ཆགས་པའི་ཉེས་དམིགས་ལ་ད་ཆགས་པའི་ཉེས་དམིགས་ལ་ལྔ་ནོ་ཉེས་དམིགས་ལྔ་པོ་ནི་ཧ་གོ་ས་ཆགས་པའི་ཉེས་དམིགས་ལ་ལྔ། འདོད་པའི་དོན་དང་མི་ཕྲད་པ། འདོད་ཡོན་གྱིས་གཡེན་སྤྱོ་བ། ཐོབ་ཀྱང་ཆོག་མི་ཤེས་པ། ཐར་པ་ལ་གེགས་བྱེད་པ། དལ་འབྱོར་ཆུད་གསོན་པའོ། སོ་ཆགས་པའི་ཉེས་དམིགས་ལྔ་པོ་ནི་དོ་ད་ཡིན་གཅིག་མིན་གཅིག་བསམ་དགོས་པ་བས་འོང་ང། དང་པོ་འདོད་པའི་དོན་དང་མི་ཕྲད་པ་ནི། དང་པོ་འདོད་པའི་དོན་དང་མི་ཕྲད་པ་ནི། མི་རྟག་སུ་ཞིག་མི་རྟག་ལ། ཡང་དག་ཆགས་པར་བྱེད་པ། ཡང་དག་ཆགས་པར་བྱེད་པ་ཡོད་དེ། དེས་ནི་ཚེ་རབས་སྟོང་ཕྲག་ཏུ་སྡུག་པ། མཐོང་བར་ཡོང་མི་འགྱུར། སྡུག་པ་མཐོང་བར་ཡོང་མི་འགྱུར། ཆགས་པའི་ཉེས་དམིགས་ནི་རང་ཉིད་མྱུར་དུ་འཆི་བའི་མི་རྟག་པ་སུ་ཞིག་གིས་གཉེན་བཤེས་སོགས་ས་མི་རྟག་པ་ལ་ཡང་དག་པ་སོ་ད་ནི་འཆི་བ་མི་རྟག་པ་དྲན་རྒྱུ་དེ་གཙོ་བོ་ཁོ་རང་ནུབ་ཀའི་ཆགས་པའི་ཚོགས་དང་མྱུར་དུ་འཆི་བའི་མི་རྟག་པ་སུ་ཞིག་གིས་གཉེན་བཤེས་སོགས་མི་རྟག་པ་ལ་ཡང་དག་པར་ཆགས་པར་བྱེད་པ། ཆགས་པར་བྱེད་ཆགས་པར་བྱེད་པ་ཡོད་སྡུག་པ་ལ་ཆགས་པ་དེ་ནི་རྣམ་སྨིན། ཚེ་རབས་སྟོང་ཕྲག་ཏུ་ཡང་འདོད་པའི་ཡུལ་སྡུག་པ་མཐོང་བར་ཡོང་སྟེ་གཏན་ནས་མཐོང་བར་མི་འགྱུར་རོ། ཟེར་འོ་ད་ཆགས་པ་དེ་ལ་བརྟེན་ནས།

མ་མཐོང་ན་ནི་དགའ་མི་འགྱུར་ཡིད་ཀྱང་མཉམ་འཇོག་མི་འགྱུར་ལ། ཡིད་དུ་འོང་མ་མཐོང་བས་ཡིད་དུ་འོང་མ་མཐོང་བས་ཅིར་འགྱུར་ཞེ་ན། དེ་མ་མཐོང་ན་ནི་དགའ་བར་མི་འགྱུར་ཞིང། ཡིད་མི་བདེ་བས་སེམས་གཡེངས་ནས་ཡིད་ཀྱང་ཏིང་ངེ་འཛིན་ལ་མཉམ་པར་འཇོག་པར་མི་འགྱུར་བ་མི་འགྱུར་ལ། བདེ་བ་ཐོབ་པར་ཡང་མི་འགྱུར་རོ། འདོད་ཡོན་གྱིས་མནར་གཅོད་པ་ནི། མ་མཐོང་ན་ནི་དགའ་མི་འགྱུར་ཡིད་ཀྱང་མཉམ་འཇོག་མི་འགྱུར་ལ། ཡིད་དུ་འོང་མ་མཐོང་བས་ཅིར་འགྱུར་ཞེ་ན། དེ་མ་མཐོང་ན་ནི་དགའ་བར་མི་འགྱུར་ཞིང་ཡིད་མི་བདེ་བས། སེམས་གཡེངས་ནས་ཡིད་ཀྱང་ཏིང་ངེ་འཛིན་ལ་མཉམ་པར་འཇོག་པར་མི་འགྱུར་ལ་བདེ་བ་ཐོབ་པར་མི་འགྱུར་རོ། གསུམ་པ་ཐོབ་ཀྱང་ཆོག་མི་ཤེས་པ་ནི་མཐོང་ཡང་ངོམས་པར་མི་འགྱུར་བས་སྔར་བཞིན་སྲེད་པས་གདུང་བར་འགྱུར། སྡུག་པའི་དངོས་པོ་མཐོང་ཡང་ཡང་སྲེད་པས། སྡུག་པའི་དངོས་པོ་མཐོང་ཡང་སྲེད་པས་ངོམས་པར་མི་འགྱུར་བས། སྔར་མ་མཐོང་ཞིང། འདོད་པའི་དུས་བཞིན་དུ་སྲེད་པས་ཡང་གདུང་བར་འགྱུར་རོ། ཐར་པ་ལ་གེགས་བྱེད་པ་ནི། ཐར་པ་ལ་ཐར་པ་ལ་ཐར་པ་ལ་གལ། བཞི་པ་བཞི་པ་ཐར་པ་ལ་གེགས་བྱེད་པ་ནི། སེམས་ཅན་རྣམས་ལ་ཆགས་བྱས་ན་ཡང་དག་ཉིད་ལ་ཀུན་ནས་སྒྲིབ། སྐྱོ་བའི་སེམས་ཀྱང་འཇིག་པར་བྱེད། ཐ་མར་མྱ་ངན་གདུང་བར་འགྱུར། སྒྲ་ཚིག་ནོར་བུ་ཚིག་ཟིན་སྐྲག་པ་རང། རྒྱུ་མཚན་དེས་ན་སེམས་ཅན་ལ་ཆགས་པར་བྱས་ན། ཡང་དག་པ་ཉིད་ལ་ཀུན་ནས་སྒྲིབ་པ་སྟེ། དོན་དམ་པའི་བདེན་པ་མངོན་སུམ་དུ་མཐོང་བ་ལ་སྒྲིབ་པར་བྱེད། སྟོང་ཉིད་མངོན་སུམ་མཐོང་བ་ལ་སྒྲིབ་པ་ཞིག་རེད། སེམས་ཅན་རྣམས་ལ་ཆགས་བྱས་ན་ཡང་དག་ཉིད་ལ་ཀུན་ནས་སྒྲིབ། ཟེར་བ་ལྟར་ཚིག་ནི་འདོད་རེད། ཟིན་གོ་དགོས་ན་ད་བརྗོད་བྱུང། བསམ་གཏན་ལེའུ་གོ་བ་ནས་འདོད་ད་ལྟ་བསམ་གཏན་ལེའུ་དེ་ལ་དུག་ཤན་ཉམས་འགྱུར་བ་སོགས་ཡོད་པ་ལས་གོ་བ་དེ་ལས་མ་ནི། གལ་ཏེ་དེ་ནས་བསམ་གཏན་རྫོགས་མ་ད་ན། ཡང་དག་ཉིད་ལ། རྒྱུ་མཚན་དེས་ན་སེམས་ཅན་རྣམས་ལ་ཆགས་པར་བྱས་ན་ཡང་དག་ཉིད་ལ་ཀུན་ནས་སྒྲིབ་པ་སྟེ་ཡང་དག་གོ་དོན་དམ་བདེན་པ་བས་བདེན་གཉིས་གཉིས་ཀྱི་ནང་ནས་བདེན་པ་གཉིས་ཀྱི་ནང་ནས་དོན་དམ་བདེན་པའོ། མཚན་ཉིད་པ་དག་གོ་སྒྱུ་པ་དག་ཨ་མདོ་ཀོན་ཚོ་མ་ཞེན་པ་ཚོ་ཡིན་ན་བདེན་པ་གཉིས་ཟེར་གྱི་འདུག་དོན་དམ་བདེན་པ་ཟེར་གྱི་འདུག་ཀུན་རྫོབ་བདེན་པ་ཟེར་གྱི་འདུག་ཨ་ལས་མིང་ཉེས་པ་ནི་རང་ཨམ་ཆོས་ལ་གོ་ར་ཉེས་ཀྱི་དེས་ན་གང་མི་མཛད་ཀྱི་ཕན་ཡོན་ཆེན་པོ་ཡོད་པ་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་བསྟན་པ་ཉིད་ལ་བརྟེན་ནས། དེས་ན་ཆོས་ལུགས་ཁང་བུ་གྲུབ་མཐའ་བཞི་བཞི་ལ་འོ་བདེན་པ་གཉིས་ཀྱི་རྣམ་བཞག་གསུངས་ནས། དོན་དམ་བདེན་པ་མངོན་སུམ་དུ་མཐོང་བ་ལ་གེགས་བྱེད་ཅིང། ཟག་བཅས་ཀྱི་དངོས་པོ་ལ་སྲེད་པས་འཁོར་བ་ལ་སྐྱོ་བའི་སེམས་ཀྱང་འཇིགས་པར་བྱེད། སེམས་ཀྱང་འཇིག་པར་བྱེད་པས་ཐར་པ་ཐོབ་པར་མི་འགྱུར་རོ། ཡིད་དུ་འོང་བ་དང་ཐ་མར།

དལ་འབྱོར་ཆུད་ཟོས་པ་ནི། དེ་ལ་སེམས་པ་དེ་ལ་སེམས་པ་འབའ་ཞིག་གིས་ཚེ་འདི་དོན་མེད་འདའ་བར་འགྱུར། འདོད་པའི་ཡུལ་བོ་དེ་ལ་སེམས་སེམས་པ་འབའ་ཞིག་གིས་བཟང་བ་དེ་འདྲའི་སེམས་སེམས་པ་འབའ་ཞིག་གིས་ཚེ་འདི་དོན་མེད་པར་འདའ་བར་འགྱུར་བས་དལ་འབྱོར་ཆུད་ཟོས་པར་འགྱུར་རོ། ད་ལྔ་པ་དེ། འདོད་པ་ལ་ཆགས་པའི་ཉེས་དམིགས་ས་བཅད་ལྔ་གསུངས་སོ།

བྱིས་པའི་གྲོགས་མི་བརྟན་ཞིང་བསྟེན་པར་དཀའ་བ། དེ་ལས་ཕན་པ་མི་ཐོབ་ཅིང་གནོད་པ་ལ་སྦྱོར་བ། ས་བཅད་གསུམ་པ། རྒྱས་པར་བཤད་པ་དེ་ལ་ས་བཅད་གསུམ་བྱ། ད་དང་པོ་དོན་ཆེན་པོ་འཇིག་ཅིང་ངན་འགྲོར་འཁྲིད་པ་ནི། རྟག་པ་མེད་པའི་མཛའ་བཤེས་ཀྱིས་གཡུང་དྲུང་ཆོས་ཀྱང་འཇིག་པར་འགྱུར། བྱིས་དང་སྐལ་བ་མཉམ་སྤྱོད་ན་ངེས་པར་ངན་འགྲོར་འགྲོ་འགྱུར་ཏེ། སྐལ་མི་མཉམ་པར་འཁྲིད་བྱེད་ན་བྱིས་པ་བསྟེན་པས་ཅི་ཞིག་བྱ། མྱུར་དུ་འབྲལ་བའི་རྟག་པ་མེད་པའི་མཛའ་བཤེས། རྟག་པ་མེད་པ།

ཏག་ཏག་ལབ་ཡོང། དེ་དང་མཚུངས་པར་སྤྱོད་ན་ངེས་པར་ངན་འགྲོར་འགྲོ་བར་འགྱུར་ཏེ། འཕགས་པ་རྣམས་དང་ད་ལྟ་མི་ལུས་ཐོབ་པ་དང་སྐལ་བ་མི་མཉམ་པར་འཁྲིད་པར་བྱེད་པ། འོ་འཕགས་པ་རྣམས་དང་དེ་ནི། འཕགས་པ་རྣམས་དང་ད་ལྟ་མི་ལུས་ཐོབ་པ་དང་སྐལ་བ་མི་མཉམ་པར་འཁྲིད་པར་བྱེད་པ། བྱིས་པས་དེ་ལ་འཁྲིད་པར་བྱེད་ཀྱི་བས། འཁྲིད་པར་བྱེད་ན། བྱིས་པ་སོ་སོའི་སྐྱེ་བོ་བསྟེན་པས་ཅི་ཞིག་བྱ། འདོད་དོན་མི་འགྲུབ་ཅིང་མི་འདོད་པ་འཕེལ་བའི་ཕྱིར་རོ། སོ་ད་ཚིག་ནི། རྟག་པ་མེད་པའི་མཛའ་བཤེས་ཀྱིས་ཟེར་གི་ཚིག་ནི། དེ་བྱེད་འདི་སྤྲོ་བ་ནི་གོ་ནས་བྱེད་འདི་སྤྲོ་བ་ནི་གོ། འཇིག་རྟེན་གྱི་བྱིས་པ་དང་མཉམ་དུ་དེ་བྱས་སོ་ན་དགའ་བ་སྤྱད་ནས་སྤྱོད་མཉམ་དུ་སྤྱོད་པ་ཡིན་ནོ། ལས་ཀ་ནི་རང་མ་གཏོགས་ཡོང་ཡེ་གཙང་ནི་མི་འདུག་གོ།

བྱིས་པའི་གྲོགས་མི་བརྟན་ཞིང་བསྟེན་པར་དཀའ་བ་ནི་བྱིས་པའི་གྲོགས་པོ། སྐད་ཅིག་གཅིག་གིས་མཛའ་འགྱུར་ལ་ཡུད་ཙམ་གྱིས་ནི་དགྲར་ཡང་འགྱུར་དགའ་བའི་གནས་ལ་ཁྲོ་བྱེད་པས་སོ་སོའི་སྐྱེ་བོ་མགུ་བར་དཀའ། ཕན་པར་སྨྲས་ན་ཁྲོ་བར་བྱེད་བདག་ཀྱང་ཕན་ལས་བཟློག་པར་བྱེད།

ཤེས་རྒྱུད་མི་བརྟན་པས་སྐད་ཅིག་གཅིག་གིས་མཛའ་བར་འགྱུར་ལ། ཡང། ཚིག་ངན་ཅུང་ཟད་སྨྲས་པས་ཡུད་ཙམ་ཅིག་ཡང་དགྲར་ཡང་འགྱུར། དགའ་བའི་གནས་དགེ་བ་ལ་སྦྱར་ན་ཡང་ཁྲོ་བར་བྱེད། དགའ་བའི་གནས་དགེ་བ་ལ་སྦྱར་ན་ནི་བློ་ལ་མ་བྱིན་པ་ཞིག་ཁྲོ་བར་བྱེད་པས། བྱིས་པ་སོ་སོའི་སྐྱེ་བོ་མགུ་བར་དཀའ་ལ། རང་ལ་ཕན་པ་སྨྲས་ན་ཁྲོ་བར་བྱེད། ཕན་པ་ཞིག་སྨྲས་ན་དེ་ཁོ་ཁྲོ་ནས། ཁོ། མ་འཇིགས་ཁ་དོག་བྱེད་རྒྱུ་རྐྱང་མ་འབའ་མོ། ད་དེ་འདྲ་མ་བྱེད་ཟེར་བྱས་ནས་ཕན་པའི་སྐད་ཆ་བཤད་ཟེར་ན་ཁོ་ཁྲོ་གི་ཡོད་པས་སོ་ཕན་པ་སྨྲས་ན་ཁྲོ་བར་བྱེད། དེར་མ་ཟད་བདག་ཀྱང་ཐབས་སྣ་ཚོགས་ཀྱིས་ཕན་པའི་རྒྱུ་དགེ་བ་ལས་ཟློག་པར་བྱེད། ཡ་ཐོ་དེ་ཡང་དེ་ནི། ཐབས་སྣ་ཚོགས་ཀྱིས་ཕན་པའི་རྒྱུ་དགེ་བ་དེ་ཚོ་ལས་ཟློག་པར་བྱེད། དེ་དག་གི་ངག་མ་མཉན་ན་བདག་ལ་ཁྲོ་བས་ངན་འགྲོར་འགྲོ་བར་འགྱུར་རོ། བྱིས་པའི་སྤྱོད་པ་ཀུན་གཞི་དེ་འདྲ་ཞིག་པས་གསུངས་པ། ཚིག་ལན་ཚོ་སྤྱོད་འཇུག་ཚིག་ལན་ཚོ། བྱེད་པོ་དེ་ནི། གུས་ཀྱི་ནུས་པ་ཚིག་ལན་ཚོ། སྐད་ཅིག་གཅིག་གིས་མཛའ་འགྱུར་ལ་ཡུད་ཙམ་གྱིས་ནི་དགྲར་ཡང་འགྱུར། དགའ་བའི་གཏམ་དེ་ཚོ་དེ་ལས་ཡོད་པ་གང་ཟག་མི་རྟག་བྲན་དགུ་པ་ཞིག་ལས་ཁོང་དང་འཇམ་པའི་དབྱངས་ཀྱི་ཨོ་དེ་ནི། སང་ཉིན་ནས་དང་མན་ར་གང་ཟག་ཅིག་ཟེར་བའི་ཐ་ཚིག་ཁོ་ཚོར་ཡོད་པ། དགའ་བའི་གནས་ལ་ཁྲོ་བྱེད་པས་སོ་སོའི་སྐྱེ་བོ་མགུ་བར་ཕན་པར་སྨྲས་ན་ཁྲོ་བར་བྱེད་བདག་ཀྱང་ཕན་ལས་བཟློག་པར་བྱེད། དེ་དག་ངག་ནི་མ་མཉན་ན་ཁྲོ་བས་ངན་འགྲོར་འགྲོ་བར་འགྱུར། དག་ཚིག་མི་སྣང་བ་དང་པོ། དེ་འདྲ་རྐྱང་ཡོད་པ་དང། ངོ་འགྲོ་བར་འགྱུར། གསུམ་པ་དེ་ལ་ཕན་པ་མི་ཐོབ་ཅིང་གནོད་པ་ལ་སྦྱོར་བ་ནི། མཐོ་ལ་ཕྲག་དོག་མཉམ་དང་འགྲན། དམའ་ལ་ང་རྒྱལ་བསྟོད་ན་དྲེགས། མི་སྙན་བརྗོད་ན་ཁོང་ཁྲོ་སྐྱེ། ནམ་ཞིག་བྱིས་ལས་ཕན་པ་ཐོབ། བྱིས་དང་འགྲོགས་ན་བྱིས་པ་ལ། བདག་བསྟོད་གཞན་ལ་སྨོད་པ་དང། བདག་བསྟོད་གཞན་ལ་སྨོད་པ་དང། འཁོར་བར་དགའ་བའི་གཏམ་ལ་སོགས། མི་དགེ་ཅིས་ཀྱང་ངེས་པར་འབྱུང། སོ་ད་བྱིས་པ་དང་འགྲོགས་ན། འོ་ད་མི་དགེ་བའི་ཚིག་ལན་དུ་བསྐང་བ་ད། འོ་རེད་ཚུལ་དུས་སྐྱོན་ཧ་དོ། སྐད་ཆ་ཟེར་རེས་བྱེད་ཡས་ད་བསྐང་བ་ཡང་ད་བསྐང་བ་ད་ནད་ལ་མཆི་མ་བྱེད་བཞིན་ཏག་ཏག་ཁོ་རང་རྒྱུན་ལྡན་བེད་སྤྱོད་བྱེད་ཡས་ནད་འདྲེ་རྐྱང་པ། མོ་ད་ནས་འཚོ་མ་བྱེད་སོང། མཐོ་ལ་ཕྲག་དོག་མཉམ་དང་འགྲན། དམའ་ལ་ང་རྒྱལ་བསྟོད་ན་དྲེགས་བསྟོད་ན་དགའ་དག་བྱེད་ནས་ང་རྒྱལ་སྐྱེ། མི་སྙན་པ་བརྗོད་ན་ཁོང་ཁྲོ་སྐྱེ། ནམ་ཞིག་བྱིས་ལས་ཕན་པ་ཐོབ། བྱིས་དང་འགྲོགས་ན་བྱིས་པ་ལས་བདག་བསྟོད་གཞན་ལ་སྨོད་པ་དང། འཁོར་བར་དགའ་བའི་གཏམ་ལ་སོགས་གང་ཟག་འཁོར་བར་དགའ་བའི་དག་སྟེ་སྐད་ཆ་ཞུ་ཡ་སྐམ་པོ་དག་འཁོར་བར་དགའ་བའི་གཏམ་དེ་འདྲ་རྐྱང་མོ་ཞུ་ཡ་མ་གཏོགས་ཙང་ནི་མོ་དེ་ཀ་དག་སྐམ་པོ་དེ་འདྲ་རྐྱང་པ་ང་ཚོ་མི་མང་དེ་འདྲའི་ཀ་ཧ་ཚོ་སྐད་ཆ་ཧ་འགྲོ་ཐུབ་ཚེ་དེ་དག་དེ་འདྲ་རྐྱང་ཞུ་ཡ་མོ་པ་ཞན་གཅིག་ཡ་ཞུ་ཡ་མོ་པ་ཀ་དེ་འདྲ་ཞུ་བཞིན་ཡ་མོ་པ་ཀ་ནི་གང་ཟག་འཁོར་བར་དགའ་བའི་གཏམ་ལ་སོགས་མི་དགེ་ཅིས་ཀྱང་ངེས་པར་འབྱུང་གཞན་ཡང་བྱིས་པ་ནི་རང་ལས་མཐོ་བ་ལ་ཕྲག་དོག་མཉམ་པ་ལ་འགྲན་ཅིང་རང་ལས་དམའ་བ་ལ་བརྙས་ནས་ང་རྒྱལ་དང་བསྟོད་ན་དྲེགས་པ་སྐྱེ་ལ་མི་སྙན་པ་བརྗོད་ན་ནི་ཁོང་ཁྲོ་སྐྱེ་བས་དུས་ནམ་ཞིག་བྱིས་པ་དང་འགྲོགས་པ་ལས་ཕན་པ་མི་ཐོབ་པར་མ་ཟད་བྱིས་པ་དང་འགྲོགས་པ་ལས་ཕན་པ་མི་ཐོབ་པར་མ་ཟད་གཞན་ཡང་བྱིས་པ་དང་འགྲོགས་ན་ཟ་བྱིས་པ་དང་འགྲོགས་ན་གྲོགས་བྱིས་པ་གཞན་ལ་བདག་བསྟོད་ཅིང་གཞན་ལ་སྨོད་པ། རྒྱལ་པོ་དང་ཡུལ་མི་སོགས་འཁོར་བར་དགའ་བའི་གཏམ་ལ་སོགས་པ་མི་དགེ་བ་ཅིས་ཀྱང་མི་དགེ་བ་ཅིས་ཀྱང་ངེས་པར་འབྱུང་བར་འགྱུར་བས་བྱིས་པ་དང་འགྲོགས་པར་མི་བྱའོ།

ཟད་དོ། གཉིས་པ་དེ་སྤོང་བའི་ཚུལ་ནི། དེས་ཀྱང་བདག་དོན་མ་བྱས་ལ་བདག་ཀྱང་དེ་དོན་མི་འགྱུར་བས་བྱིས་ལས་ཐག་རིང་བྱོལ་བར་བྱ། སོ་ད་རྒྱུ་མཚན་དེའི་ཕྱིར་ན་བྱིས་པ་སོ་སོའི་སྐྱེ་བོ་དེས་ཀྱང་བདག་ལ་ཕན་པའི་དོན་མ་བྱས། བདག་གིས་ཀྱང་དེའི་དོན་དུ་མི་འགྱུར་བས་བྱིས་པ་ལས་ཐག་རིང

ཡིན་ན་ཡང་གལ་ཏེ་འཕྲད་ན་དགའ་བས་མགུ་བྱས་ཡང་འཕྲད་ན། སོ་སོའི་མཛའ་བཤེས་སོང་ཡང་ཨ་རེ་ཁོ་ཉམས་སུ་བོ་བྱས་ལམ་པ་ཡོང་གི་མི་འདུག་སྟེ། འཕྲད་ན་དགའ་བས་མགུ་བྱས་ཏེ་འདྲིས་ཆེན་ཉིད་དུ་མི་འགྱུར་བར་ཐ་མལ་པ་ཙམ་ལེགས་པར་བྱ། བུང་བས་མེ་ཏོག་སྦྲང་རྩི་བཞིན་ཆོས་ཀྱི་དོན་ཙམ་བླངས་ནས་ནི་ཀུན་ལ་སྔོན་ཆད་མ་མཐོང་བཞིན་འདྲིས་པ་མེད་པར་གནས་པར་བྱ། ཨོ་དེ་འདྲ་བྱིའུའི་བསམ་པ་སྐབས་འགར་འཕྲད་ན་ཡང་དགའ་བས་མགུ་བར་བྱེད། ཧ་ཅང་འདྲིས་ཆེན། ཧ་ཅང་འདྲིས་ཆེན་དུ་བྱས་ནས་བཏགས་དུས་ཐུན་ཆ་ལ་ནང་རོ་དེ་ལྟ་བུ་ཆེ་བས་འདྲིས་ཆེན་དུ་དེ་དག་གཙང་བྱེད་རྒྱུ་མོ་བསམ་ཚར་གྱི་འདུག་པོ་ཁོ་རང་ཧ་ཅང་འདྲིས་ཆེན་ཉིད་དུ་མི་འགྱུར་བར་བརྡ་སྤྲད་པའི་ཐ་མལ་པ་ཙམ། ཆགས་སྡང་དང་བྲལ་བའི་སྤྱོད་པ་ལེགས་པར་བྱའོ། གྲོང་དུ་བསོད་སྙོམས་སོགས་དཔེ་དགུ་ཡིན་པས། གྲོང་དུ་བསོད་སྙོམས་སོགས་ཀྱི་སྤྱོད་པ་ན་ཡང་ཟེར་བུང་བས་མེ་ཏོག་གི་ཁ་དོག་སོགས་ལ་མ་ཆགས་པར་སྦྲང་རྩི་ལེན་པ་བཞིན་དུ་ལུས་གནས་པར་བྱས་ནས། ཆོས་སྒྲུབ་པའི་ཆོས་ཀྱི་དོན་ཙམ་དུ་ཆོས་གོས་དང་བསོད་སྙོམས་བླངས་ནས། སྐྱེ་བོ་ཀུན་ལ་སྔོན་ཆད་མ་མཐོང་བ་བཞིན་དུ་འདུ་འདུ་འཛིའི་འདྲིས་པ་མེད་པར་གནས་པར་བྱའོ་ཞེས་བ་དང་དེ་འདྲ་ཅི་ལ་གནས་པར་བྱེད། ཞེས་བ་སྟེ། འཕྲད་ན་དགའ་བས་མགུ་བྱས་ཏེ་སོ་སོའི་ཕ་མ་ལ་སོགས་པ་དང་བ་དང་དེ་འདྲ་ལ་དེ་འདྲའི་ཕྱིར་གསུངས་པ་སྟེ་ད་གཉིས་པ། ཕྱི་རྙེད་བཀུར་སོགས་ལ་ཆགས་པ་སྤང་བ་ལ་གཉིས། རྙེད་བཀུར་སོགས་ལ་ཆགས་པ་གཉིས། ཡུལ་ཅན་གྱི་ཉེས་པ། ཡུལ་ཅན་གྱི་ཉེས་པ་དང་ཡུལ་གྱི་ཉེས་པའོ། དང་པོ་ཡུལ་ཅན་གྱི་ཉེས་པ་ལ་གཉིས། ཡུལ་ཅན་གྱི་ཉེས་པ་ལ་ང་རྒྱལ་གྱི་ཉེས་དམིགས་དང་ཆགས་པའི་ཉེས་དམིགས། ཡུལ་ཅན་གྱི་ཉེས་དམིགས། དང་པོ་ནི། ང་རྒྱལ་གྱི་ཉེས་དམིགས་ནི། བདག་ནི་རྙེད་མང་བཀུར་སྟི་བཅས་ང་རྒྱལ་གྱི་ཉེས་དམིགས་བདག་གི་རྙེད་པ་རྙེད་མང་བཀུར་སྟི་བཀུར་སྟི་བཅས་བདག་ལ་མང་པོ་དགའ་འོ་ཞེས་དེ་འདྲའི་སྙེམས་པ་འཆང་གྱུར་ན་ཤི་བའི་འོག་ཏུ་འཇིགས་པ་སྐྱེ་ང་རྒྱལ་བྱེད་ཀྱི་བསྡད་ན་ག་འདྲ་འབྱུང་གི་བ་ཟེར་ན་བདག་ནི་རྙེད་པ་མང་པོ་བདག་ལ་བཀུར་སྟི་བྱས་སོ། བཀུར་སྟི་བདག་ལ་བཀུར་སྟི་བྱས་སོ། བདག་ལ་སྐྱེ་བོ་མང་པོ་དགའ་འོ། དགའ་འོ་ཞེས་དེ་འདྲའི་སྙེམས་ཤིང་སྙེམས་པ་ཟེར་ན་ང་རྒྱལ་ང་རྒྱལ་མིན་པ་དེ་འདྲའི་སྙེམས་ཤིང་རྒྱགས་པ་འཆང་བར་གྱུར་ན། ང་རྒྱལ་དང་ཆགས་པའི་ཉེས་པས་དམྱལ་བར་འགྲོ་བས་ཤི་བའི་འོག་ཏུ་འཇིགས་པ་སྐྱེའོ། བཟོ་བོ་དེ་བྱས་སོང་ན་ཤི་བའི་འོག་ཏུ་འཇིགས་པ་སྐྱེ་དམྱལ་བར་འགྲོ་ཤི་བའི་ཚེ་ང་རྒྱལ་སྐྱེས་ན། ང་རྒྱལ་བྱས་ན་ཉེས་དམིགས་ཀྱི་ཡོ་བས་སོ། ཆགས་པའི་ཉེས་དམིགས་ནི་དེ་བས་རྣམ་པར་རྨོངས་པའི་ཡིད། གང་དང་གང་ལ་ཆགས་གྱུར་པ་དེ་དང་དེ་བསྡོངས། སྟོང་འགྱུར་དུ་དེ་བསྡོངས་སྟོང་འགྱུར་དུ་སྡུག་བསྔལ་ཉིད་དུ་གྱུར་ཅིང་ལྡང། དེ་བས་མཁས་པས་ཆགས་མི་བྱ། ཆགས་པ་ལས་ནི

འབྲས་བུ་སྡུག་བསྔལ་ཨ། འབྲས་བུ་སྡུག་བསྔལ་ཉིད་དུ་གྱུར་ཅིང་ལྡང་ངོ། འབྲས་བུ་སྡུག་བསྔལ་འདི་ལྡང་གྱུར་པའི་མ་འབའ་མོ། དེ་བས་ན་བླང་དོར་ལ་མཁས་པ། མཁས་པ་ཟེར་མཁན་དེ་བླང་དོར་ལ་མཁས་པ། འོ་དེ་རང་དེ་རྒྱུད་ནང་གི་བསྟན་བཅོས་ཁོ་ན་མི་དང་ནང་གི་བསྟན་བཅོས་ལ་གང་ཟག་དང། ནང་གི་བསྟན་བཅོས་ཚིགས་བཅད་ཙམ།

དེས་གང་ཟེར་གྱི་མ་འབད་གསུངས་པས་ཆོས་བཞིན་བྱེད་པ་དེ་མཁས་པ་ཡིན། ཆོས་ནི་ཤེས་པ་བཞིན་བྱེད་པ་ཡིན་ན་དེ་མཁས་པ་ཡིན། མི་འདོད་པའི་དོན་རྣམས་ལ་བླང་དོར་ཇི་བཞིན་ཤེས་པ་དེ་ལ་མཁས་པ་ཟེར། ཡང་ཡེ་རུའི་དོན་སོགས་བ་ནི་རུའི་དོན་སོགས་མཁས་པ་ཟེར་མཁན་དེ། དེ་འདྲ་ཅིག་ལ་ཟེར་དགོས་པས། དེ་བས་ན་བླང་དོར་ལ་མཁས་པས་རྙེད་བཀུར་ལ་ཆགས་པར་མི་བྱ་སྟེ། ཆགས་པ་ལས་ནི་ངན་འགྲོར་འཇིགས་པ་སྐྱེ་བའི་ཕྱིར་རོ། ཆགས་པ་དང་དེ་ནས་ང་རྒྱལ་ལ་བརྟེན་ནས་ངན་འགྲོར་འཇིགས་པ་སྐྱེ་ནས་ངན་སོང་དུ་ལྟུང་གྱི་པས་འཇིགས་པ་སྐྱེ་བའི་ཕྱིར་ཡུལ་ཅན་གྱི་ཉེས་དམིགས་དེས་ཟད་དོ། ད་གཉིས་པ་ཡུལ་གྱི་ཉེས་དམིགས་ལ་ཟེར། ཡུལ་དང་ཡུལ་ཅན། ཡུལ་དང་ཡུལ་ཅན། ད་གཞན་འོད་རེག་ཚེ་ཚད་གཉིས་སྦྱང་བ་གང་བག་གོ་སྐྱེ་བས་གཞན་མེད་སྦྱོང་ཚེ་ཡུལ་དང་ཡུལ་ཅན་སེམས་ཀྱི་ཧ་མི་གོ་སྤྲོས་མ། ཡུལ་ཅན་ཟེར་ན་རང་གི་ཚུལ་རང་གི་བསམ་བློ་ལ་ཚུར་བླང་བ་གོ་ལ་ཡུལ་ཅན་ཡུལ་ཧ་ཕྱི་རོལ་ལ་བལྟས།

ཕན་གནོད་མེད་པ་བསྟོད་པ་དང་སྨད་པ་ལ་ཕན་གནོད་མེད་པའོ། ནང་དུ་གཉིས་གཅིག་ཅེས། དང་པོ་འདོད་པའི་ཡུལ་ལ་ཡིད་བརྟན་མི་རུང་བ་ནི། འདི་དག་རང་བཞིན་འདོར་འགྱུར་བས་བརྟན་པར་གྱིས་ཏེ་རབ་ཏུ་རྟོགས། རྙེད་པ་དག་ནི་མང་བྱུང་ཞིང་གྲགས་དང་སྙན་པ་བྱུང་གྱུར་ཀྱང་རྙེད་དང་གྲགས་པའི་ཚོགས་བཅས་ཏེ་གང་དུ་འདོང་བའི

འདུག་པས་འདོར་བར་འགྱུར། ཡིད་ཆེས་བརྟན་པར་ཡིད་ཆེས་བརྟན་པར་གྱིས་ཏེ་རབ་ཏུ་རྟོགས་པར་གྱིས་ཤིག། བརྟན་པར་འགྱུར་ཡ་དེ་མོ། དེ་ལྟར་རྙེད་པ་དག་ནི་མང་པོ་བྱུང་ཞིང། གྲགས་པ་དང་སྙན་པ་བྱུང་བར་གྱུར་ན་ཡང་འཆི་བའི་ཚེ་རྙེད་པ་དང་གྲགས་པའི་ཚོགས་དང་བཅས་ཏེ་གང་དུ་འདོང་བའི་གཏོལ་མེད་དོ། གཏོལ་མེད་དོ་སྟེ་འཆི་བའི་ཚེ་དེ་དག་རྗེས་སུ་མི་འབྲང་བའི་དོན་ནོ། གྲོགས་པོ་དང་ཕྱུག་པོ་དང། གྲགས་པ་དང་བསྟོད་པ་དང་དེ་འདྲ་ག་ཚོད་བྱས་ན་ཡང་འཆི་བའི་ཚེ་དེ་ཚོས་གཏོལ་མེད་དོ་ཟེར་ཏེ་འཆི་བའི་ཚེ་དེ་དག་གི་རྗེས་སུ་མི་འབྲང་བའི་དོན་ཡིན། དེ་དག་གི་ཕན་གནོད་མཁན་ཡང་འཆི་ཁྱིམ་མེན་པས་སོ། ཐུགས། ཡུགས་ལས་ཉི་མིག་གང་ཟག་འདོད་པའི་དོན་ལ་ཡིད་བརྟན་མི་རུང་བ། ཡིད་བརྟན་དུ་མི་རུང་བ་དེ་རྟག་དག་ལོ། དེ་ཕྱིར། གཉིས་པ་བསྟོད་སྨད་ལ་ཕན་གནོད་མེད་པ་ནི། བདག་ལ། བདག་ལ་སྨོད་པ་གཞན་ཡོད་ན། བསྟོད་པས་བདག་དགར་ཅི་ཞིག་ཡོད། བདག་ལ་བསྟོད་པ་གཞན་ཡོད་ན་སྨད་པས་མི་དགར་ཅི་ཞིག་ཡོད། སྨད་པས་མི་དགར་ཅི་ཞིག་ཡོད། བསྟོད་སྨད་ལ་ཆགས་སྡང་མི་རིགས། བསྟོད་སྨད་ལ་ཆགས་སྡང་མི་རིགས་ཏེ། ཆགས་སྡང་མི་རིགས་ཏེ་ལྐོག་ན་བདག་ལ་སྨོད་པ་སྨད་ར་བཏང་གི། ལྐོག་ན་བདག་ལ་སྨོད་པ་བཏང་གི། སྨོད་པ་བདག་ལ་སྨོད་པ་གཞན་ཡོད་ན། འགའ་ཞིག་གི་ངོར་བསྟོད་པས་བདག་བདག་དགར་ཅི་ཞིག་ཡོད།

དྲུག་སོང་ནུབ། གསུམ་པ་འདུ་འཛིའི་ཉེས་དམིགས་ལ་གཉིས་ད་འདུ་འཛིའི་ཉེས་དམིགས་ལ་གཉིས་བྱིས་པ་དང་འགྲོགས་པར་དཀའ་བས་དེ་བདུད་རྩི་ལ་ཆགས་པར་མི་བྱ་བ། ཆགས་པར་མི་བྱ་བ་དང་དེ་ལ་ཤེས་བྱེད་དགོད་པའོ། དང་པོ་ནི་བྱིས་པ་དང་འགྲོགས་པར་དཀའ་བས་དེའི་འདུ་འཛི་ལ་ཆགས་པར་མི་བྱ་བ་ནི།

མེད་ལ་སྨོད། སེམས་ཅན་རྙེད་པ་མེད་ལ་སྨོད་རྙེད་པ་ཅན་ལ་མི་སྙན་བརྗོད། རང་བཞིན་འགྲོགས་པ་དཀའ། དེ་དག་གིས་དགའ་བ་ཇི་ལྟར་སྐྱེ་བར་འགྱུར། སེམས་ཅན་རྣམས་ནི་ཁྲོ་བ་རྙེད་པ་མེད། སེམས་ཅན་སེམས་ཅན་རྣམས་ནི་ཁྲོ་བ་རྙེད་པ་མེད་པ་ལ། འགྲོ་བ་རྙེད་པ་མེད་པ་ལ་འདི་ནི་སྔོན།

ང་ད་དེ་ག་རུ་ཡེ་ནས་ཡོ་ཡོ་བ། རྙེད་པ་ཅན་ལ་ལོག་འཚོ་སྤྱོད་པའོ་ཞེས་མི་སྙན་པ་བརྗོད། དེ་དག་གི་རང་བཞིན་འགྲོགས་དཀའ་བ་ཡིན་པ་དེ་བས་ན། བྱིས་པ་དེ་དག་གིས་བདག་ལ་དགའ་བ་ཇི་ལྟར་སྐྱེ་བར་འགྱུར། ང་དགའ་བ་ཇི་ལྟར་སྐྱེ་བར་འགྱུར། སྐྱེ་བར་འགྱུར། མི་འགྱུར་བས་འགྲོགས་པར་མི་བྱའོ། ད་དེའི་ཤེས་བྱེད་བཅོམ་ལྡན་འདས་ཀྱི་མདོ་བཀོད་པ་གཉིས་པ་དེ་ལ་ཤེས་བྱེད་དགོད་པ་ནི་གང་ཕྱིར་བྱིས་པ་རང་དོན་ནོ། རང་དོན་ནི་མེད་པར་དགའ་བ་མི་འབྱུང་བས། བྱིས་པ་འགའ་ཡང་བཤེས་མིན་ཞེས་དེ་བཞིན་གཤེགས་པ་རྣམས་ཀྱིས་གསུངས། རྒྱུ་མཚན་གང་གི་ཕྱིར་ན་བྱིས་པ་ཇི་ལྟར་ཡང་རང་དོན་ནི་གཞན་ལས་ལྷག་པ་ཞིག་མེད་པར་རང་དོན་ནི་གཞན་ལས་ལྷག་པ་ཞིག་མེད་པར་དགའ་བར་མི་འབྱུང་བས་སོ། བྱིས་པའི་མི་གཙུག་གོ་ད་དེ་འདྲ་བྱིས་པས་སོང་བ་ད་དེ་གང་པོ་ལ་བསམ་བློ་བཏང་ན་དེ་རང་ཡོད་གཞན་ལས་ལྷག་པ་ཞིག་མེད་པར་དགའ་བར་མི་འབྱུང་བས་བྱིས་པ་སོ་སོའི་སྐྱེ་བོ་འགའ་ཡང་འགའ་ཡང་འགྲོགས་པ་དང་བཤེས་པར་བྱ་བ་མིན་ནོ། འགྲོགས་པ་དང་བཤེས་གཉེན་མཛའ་བཤེས་ལ་བསྟེན་རྒྱུ་མེད་གསུངས་འགྲོགས་པ་དང་བཤེས་པར་བྱ་བ་མིན་ནོ་ཞེས་དེ་བཞིན་གཤེགས་པ་རྣམས་ཀྱིས་གསུངས་སོ། ཟླ་བ་སྒྲོན་མའི་མདོ་ལ་འདུག་ག་སངས་རྒྱས་ཀྱི་གསུང་ཡང་སངས་རྒྱས་ཀྱི། ཟླ་བ་སྒྲོན་མའི་མདོ་ལས། སོ་སོའི་སྐྱེ་བོ་ལ་ནི་མཛའ་བ་མེད། ཆོས་དང་ལྡན་པའི་ཚིག་དག་སྨྲས་ན་ཡང་ཡིད་མི་ཆེས་ཞེ་སྡང་ཁྲོ་བ་དག། མངོན་པར་སྟོན་པ་འདི་ནི་བྱིས་པའི་ལས་ཞེས་དང། ཟླ་བ་སྒྲོན་མའི་མདོའི་ཚིག་གོ་ནི་འདུག་ག། སོ་སོའི་སོ་སོའི་སྐྱེ་བོ་ལ་ནི་མཛའ་བ་མེད། ཆོས་དང་ལྡན་པའི་ཚིག་དག་སྨྲས་ན་ཡང་ཡིད་མི་ཆེས་ཤིང་ཞེ་སྡང་ཁྲོ་བ་དག། མངོན་པར་སྟོན་པ་འདི་ནི་མངོན་པར་སྟོན་པ་མངོན་པར་སྟོན་པ་མངོན་པར་སྟོན་པ། གོ་རྣམ་འགྱུར་དེ་འདྲ་ཅིག་སྟོན་པ་མངོན་པར་སྟོན་པ་འདི་ནི་བྱིས་པའི་ལས་བྱིས་པའི་བྱེད་ལས་གོ་ལས་ཀ་གོ་དེ་འདྲ་བྱིས་པའི་བྱེད་པའི་ལས་ཞེས་དང།

དབེན་པ་བསྟེན་པའི་ཕན་ཡོན་ལ་ལྔ། དབེན་པ་བསྟེན་པའི་ཕན་ཡོན་འདི་ལ་ལྔ། གྲོགས་དང་གནས་དང་འཚོ་བའི་ཁྱད་པར་དང་སོ་སོར་རྟོག་པའི་ཁྱད་པར་དང་མི་གཡེང་བའི་ཁྱད་པར་རོ། དང་པོ་གྲོགས་ནི། མང་དུ་ཐོས་པ་དང་ལྡན་པའི་མཁས་པ་དག། བྱིས་པ་དང་འགྲོགས་པ་སྤངས་ནས་ནགས་སུ་གནས་པར་བྱ་སྟེ།

སྔགས་ཏེ། ནགས་ན་རི་དྭགས་དང་བྱ་རྣམས་དང། ཤིང་རྣམས་མི་སྙན་པ་བརྗོད་པར་མི་བྱེད་པ། མི་བྱེད་པ་དང་འགྲོགས་ན་བདེ་བ་དེ་དག་དང། ནམ་ཞིག་ལྷན་ཅིག་བདག་གནས་པར་འགྱུར་སྙམ་དུ་སྨོན་པར་བྱའོ། དབེན་པ་བསྟེན་པའི་ཨོ་དབེན་པ་བསྟེན་ཟིན་ན་ད་དེ་འདྲ་གི་ནང་ན་དེ་འདྲ་ཞིག་མིན་པ་མོ་བས་སུ་གཉིས་པ་གནས་ནི།

ནམ་ཞིག་བདག་ནི་གནས་པར་འགྱུར། ཧོ། དེ་ལྟ་བུ་དེ་ལ་གནས་པར་འགྱུར། གནས་བྲག་དང་ས་ཡི་ཕུག་གམ་སོ་ཐབ་ས་ཡི་ཕུག། གྲོག་དོང་བྲུས་པ་དེ་འདྲ་དང། ལྷ་ཁང་དང། ལྷ་ཁང་དང། ལྷ་ཁང་དང་སྟོང་པ། ལྷ་ཁང་སྟོང་པ་གང་ཟག། ལྷ་ཁང་སྟོང་པ་ཡིན། ལྷ་ཁང་སྟོང་པའམ། ལྷ་ཁང་སྟོང་པའམ། ལྗོན་ཤིང་གི་དྲུང་དུ་ཇི་སྲིད་འདོད་པར་གནས་བཅས་ཏེ། ཁྱིམ་ལ་སོགས་པ་སྔར་སྤངས་པ་དེ་དག་ཕྱིར་ལེན་པར་མི་འདོད་པས་སྔར་སྤངས་ཚར་བ་དེ་དག་ཕྱིར་ལེན་པར་མི་འདོད་པས་མི་འདོད་པས་ན། ནམ་ཞིག་རྒྱབ་ཏུ་མི་བལྟ་ཞིང། དེ་དག་ལ་ཆགས་པ་མེད་པར་ནམ་ཞིག། ནམ་ཞིག་འགྱུར། འགྱུར་ཞིག་གུ། སྙམ་དུ་འགྱུར་ཞིག་གུ། སྙམ་དུ་སྨོན་པར་བྱའོ། ས་ཕྱོགས་གཞན་གྱིས་བདག་གིར་བཟུང་བ་མེད་པ། རང་བཞིན་གྱིས་ནི་ཡངས་པ་རྣམས་སུ་རང་དབང་དུ་སྤྱོད་ཅིང། ལུས་ལོངས་སྤྱོད་གང་ལ་ཡང་ཆགས་པ་མེད་པར་ནམ་ཞིག་བདག་ནི་གནས་པར་འགྱུར་སྙམ་དུ་སྨོན་པར་བྱའོ། སོགས་དབེན་པའི་གནས་ཨོ་དེ་འདྲ་ཅིག་ཏུ་གནས་རྒྱུ་བྱུང་ན་བསམས་ནས་སྨོན་པ་བྱས། གསུམ་པ་འཚོ་བའི་ཁྱད་པར་ནི་ལྷུང་བཟེད་ལ་སོགས་ཉི་ཚེ་དང་ཀུན་ལ་མི་མཁོའི་གོས་འཆང་ཞིང་ལུས་འདི་སྦ་བར་མ་བྱས་ཀྱང་འཇིགས་མེད་གནས་པར་ནམ་ཞིག་འགྱུར། འཚོ་བའི་ཉེར་མཁོ་ཡོ་བྱད་གོ་ས་ལས་བྱས་པའི་ས་ལས་བྱས་པའི་ལྷུང་བཟེད་དང། རིལ་བ་ལ་སོགས་ཡོ་བྱད་ཉི་ཚེ་བ་ཉུང་ཤས་དང། སྐྱེ་བོ་གཞན་ཀུན་ལ་མི་མཁོ་བའི་གོས་ལ་སོགས་པ་འཆང་ཞིང། འཕྲོག་རྒྱུ་མེད་པས་འཆང་ཞིང། འཕྲོག་རྒྱུ་མེད་པའི་ལུས་འདི་བཙན་པའི་གནས་སུ་སྦ་བར་མ་བྱས་ཀྱང། ཆོམ་རྐུན་ལ་སོགས་པའི་འཇིགས་པ་མེད་པར་གནས་པར་ནམ་ཞིག་འགྱུར་སྙམ་དུ། ནམ་ཞིག། ནམ་ཞིག་འགྱུར་སྙམ་དུ། ནམ་ཞིག། ནམ་ཞིག། ནམ་ཞིག་འགྱུར་སྙམ་དུ། ཡང་དང་ཡང་དུ་སྨོན་པར་བྱ་ཞིང། སྦྱོར་བས་ཀྱང

དུར་ཁྲོད་སོང་ནས་གཞན་དག་གི་རུས་གོང་དག་དང་བདག་གི་ལུས་འཇིག་པའི་ཆོས་ཅན་དག་ཏུ་ནི་ནམ་ཞིག་མགོ་སྙོམས་བྱེད་པར་འགྱུར་རོ། བདག་གི་ལུས་མི་རྟག་པར་ཡིད་ལ་བྱ་བ་ནི་སོ་སོ་རང་ལུས་དེ་ཡང་མི་རྟག་པར་ཡིད་ལ་བྱེད་པ་དག་ཡིད་ལ་བྱེད་པ་དུར་ཁྲོད་ཚིམ་པའི་རྟགས་ལ་བྱིང་ལ་བྱིང་ལ་འཇིགས་བྱེད་པ་སོགས་དུར་ཁྲོད་སོང་ནས་གཞན་དག་གི་ཤི་བའི་རོ་དང་རུས་གོང་དག་དང། རུས་གོང་རུས་པ་སྐམ་སྐྱེས་དེ་འདྲ་དེ་འདྲ་རྩེ་འཁྱིལ་བ་དེ་འདྲ་དག་དང་རང་གི་ལུས་གཉིས་མཚུངས་པ། ལུས་གཉིས་མཚུངས་པར་འཇིག་པའི་ཆོས་ཅན་དག་ཏུ་ནི། ནམ་ཞིག་བདག་གི་ལུས་འདི་ཡང་འདི་ལྟ་བུའི་ཆོས་ཅན་ཡིན་ནོ་ཞེས་མགོ་སྙོམས་པར

དྲུང་དུ་ཉེར་འགྲོ་མི་འགྱུར་བ། དེ་ལྟ་བུ་ནི། དེ་ལྟ་བུར་ནི། འགྱུར་འོང། མི་གཙང་བའི་བློ་སྐྱེས་པ་ནི་བདག་གི་ལུས་འདི་ཉིད་ཀྱང། རུལ་བར་གྱུར་པས་རུལ་བར་གྱུར་པའི་གང་གི་དྲི་ཡིས་མི་གཙང་ལ། སྲེད་པའི་ཝ་དག་ཀྱང་དྲི་ང་བའི་དྲུང་དུ། ལས་ཉེ་བར་མི་འགྲོ་བར་ལྟ་ལ་ཝ་དེ་ཚོ་ལ་ཡིད་ནས་དེ་ནས་དྲི་མི་ཞིམ་པ་ཁྱེར་ནས་དེ་དྲུང་དུ་མི་འགྲོ་བར་དྲུང་དུ་ཉེ་བར་འགྲོ་འདོད་པར་མི་འགྱུར་བ། མི་འགྱུར་བ། བདག་མེད་དེ་ལྟ་བུར་ནི་བདག་མེད་པར་དེ་ལྟ་བུར་ནི་འགྱུར་བར་འོང་སྙམ་དུ་དུར་ཁྲོད་ཀྱི་རོ་དང་མགོ་མཉམ་པའོ། འདི་ག་ལ་ལུས་ལ་མ་ཆགས་པ་པ། གཉིས་པ་ལུས་ལ་ཆགས་པས་སོ་སོར་རྟོག་པའོ། ལུས་ཀྱི་ཆགས་པའི་གཉེན་པོར་དེ་འདྲའི་བསྟེན་དགོས་པས། གཉིས་པ་མཛའ་བཤེས་ལ་ཆགས་པའི་གཉེན་པོར་སོ་སོར་རྟོག་པ་ལ་གསུམ་མོ། མཛའ་བཤེས་ལ་ཆགས་པའི། མཛའ་བཤེས་ལ་ཆགས་པར་མི་རིགས་པ་དེའི་རྒྱུ་མཚན་གནས་གཅིག་ཏུ་ཞག་གཅིག་གི་མགྲོན་པོ་དང་མཚུངས་པར་བསམ་པའོ། ཟེར་ད་དེ་འདྲ་ཞིག་ལ་བསམ་བློ་གཏང་དགོས་པས། དང་པོ་མཛའ་བཤེས་ལ་ཆགས་པར་མི་རིགས་པ་ནི། ལུས་འདི་གཅིག་པུ་བྱུང་བ་ཡང་ལྷན་ཅིག་སྐྱེས་པའི་ལུས་འདི་གཅིག་པུ་བྱུང་བ་ཡང་ལྷན་ཅིག་སྐྱེས་པའི་ཤ་རུས་དག། ཞིག་སྟེ་སོ་སོར་གྱེས་འགྱུར་ན་མཛའ་བ་གཞན་དག་ཅི་ཞིག་སྨོས་སོ། ད་མཛའ་བཤེས་ལ་མི་འབྲལ་བའི་སྲེད་པ་སྤང་བར་བྱ་སྟེ། མཛའ་བཤེས་དང་དད་པའི་གྲོགས་པོ་གང་ཅི་དེ་འདྲ་ཅི་དང་དེ་ནི་མི་འབྲལ་བའི་སྲེད་པ་རེད་དོ། ཕ་མ་དང་བུ་དེ་ཚོ་སྲེད་པ་སྤང་བར་བྱ་སྟེ། རང་གི་ལུས་འདི་གཅིག་པུ་བྱུང་བ་ཡང་བྱུང་དུས་ཙམ་ཡང་གཅིག་པུ་བྱུང་བ་ཡང། ལྷན་ཅིག་སྐྱེས་པའི་རང་གི་ཤ་རུས་དག་ཀྱང་ཞིག་སྟེ་སོ་སོར་གྱེས་པར་འགྱུར་དགོས་ན། འབྲེལ་མེད་ཀྱི་ལས་སོ་སོ་བའི་འབྲེལ་མེད་ཀྱི་ལས་སོ་སོ་བའི་དབང་གིས་འོངས་པའི་མཛའ་བ་གཞན་དང་འབྲལ་བ་ལྟ་ཅི་སྨོས། ལྟ་ཅི། ལྟ་ཅིག། ལྟ་ཅི་ཞིག་སྟེ་སྨོས་སོ་མྱུར་དུ་འབྲལ་བར་བསམ་མོ།

ཅུང་ཟད་ལྷན་ཅིག་གནས་ན་ཡང་དེ་ལ་ཞེན་པ་དགོས་པ་མེད་དེ། དགོས་པ་མེད་དེ་སྐྱེ་ནའང་རང་གཅིག་པུ་སྐྱེས་ཏེ་འཆི་ན་ཡང་དེ་ཉིད་གཅིག་པུ་འཆི་སྟེ། དེ་ལ་བརྟེན་ནས་སྡིག་པ་བསགས་པའི་རྣམ་སྨིན་གྱི་སྡུག་བསྔལ་ལ་སོགས་པའི

གཞན་དག་གིས་མི་ལེན་ན། དགེ་བའི་གེགས་བྱེད་པའི་མཛའ་བས་ཅི་ཞིག་མཛའ་བས་ཅི་ཞིག་བྱ། ཕན་པ་ཅུང་ཟད་ཀྱང་མེད་པས་ཆགས་པར་མི་རིགས་སོ། གསུམ་པ་གནས་གཅིག་ཏུ་ཞག་གཅིག་གི་མགྲོན་པོ་དང་མཚུངས་པར་བསམ་པ་ནི། ལམ་དག་ཏུ་ནི་ཞུགས་པ་རྣམས་ཇི་ལྟར་གནས་ནི་འཛིན་བྱེད་ལྟར་དེ་བཞིན་སྲིད་པའི་ལམ་ཞུགས་པའང། སྐྱེ་བའི་གནས་ནི་ཡོངས་སུ་འཛིན། མགྲོན་པོ་དག་ལམ་མགྲོན་པོ་དག་མགྲོན་པོ། མགྲོན་པོ། མགྲོན་པོ། ལམ་དག་ཏུ་ནི་ཞུགས་པ་རྣམས། གནས་ཁང་གཅིག་ཏུ་ཞག་གཅིག་ཇི་ལྟར་གནས་ནི་འཛིན་པར་བྱེད་པ་ལྟར། དེ་བཞིན་དུ་ལས་ཀྱི་དབང་གིས་སྲིད་པའི་ལམ་དུ་ཞུགས་པའང་རིགས་གཅིག་པ་དང་སྣག་གི་གཉེན་མཚམས་སོགས་དང་སྐྱེ་གནས་གཅིག་ཏུ་སྐྱེ་བའི་གནས་ནི་ཡོངས་སུ་འཛིན་པར་ཟད་པས་ཆགས་པར་མི་རིགས་སོ། ལྔ་པ་མི་གཡེང་བའི་རྒྱུ་ལ་གཉིས། མཁས་པས་དབེན་པ་བསྟེན་པར་རིགས་པ། དབེན་པ་བསྟེན་པའི་ཕན་ཡོན། དང་པོ། མཁས་པས་དབེན་པ་བསྟེན་པར་རིགས་པ་ནི། འཇིག་རྟེན་ཀུན་ནས་གདུང་བཞིན་དུ། ཇི་སྲིད་སྐྱེས་བུ་བཞི་ཡིས་ནི་དེ་ལས། དེ་ནི་མ་བཏེགས་པ། དེ་སྲིད་དུ་ནི་ནགས་སུ་སོང། སྐྱེས་པའི་མཐའ། འཆི་བ་ལས་མ་འདས་པས་ཤི་བའི་ཚེ། གཉེན་བཤེས་ཀྱི་འཇིག་རྟེན་པ་མྱ་ངན་གྱིས་ཀུན་ནས་གདུངས་བཞིན་དུ། ཇི་སྲིད་སྐྱེས་བུ་བཞི་ཡིས་ནི། ཁྱིམ་ནས་ཁྲི་དེ། ཁྱིམ་ནས་ཁྲི།

ཁྲི་དེ་ལ་གང། དེ་ལས་ཁྲི། ཁྲི་དེ་ལས་འོང། སྐྱིད་པོ་བཞི། ཁྱིམ་ནས་འོང་ཁྲི་དེ་ལས་འོང། ཁྱིམ་ནས། ཁྲི་དེ་ལས། རོ་དེ་ནི་མ་བཏེགས་པའི་གོང་རོལ་གོང་རོལ་དུ་ཟེར། རོ་དེ་ཉག་ཡོད་ན་སྣུར་ག་གང་ཟ། དེ་ལས་དེ་ནི་མ་བཏེགས་པ་དེ་སྲིད་དུ་ནི་ནགས་སུ་སོང་སོང། ཁྲི་དེ་ལས་ད་རོ་ནི་ནིམ་པའི་ཆགས་པ་ཟེར་སྐྱེས་བུ་བཞི་དེ་ནི།

ཨོ་དེ། ཆོས་ཕུགས། ཆོས་ཕུགས་སྤྲང་ལ་གཏད་སྤྲང་ཕུགས་ཤི་ལ་གཏད་ཤི་ཕུགས་གྲོག་པོ་སྐམ་པོ་ལ་གཏད་སོ། གྲོག་པོ་སྐམ་པོ་དེ་ནོ་ཕུགས་ནོར་གྱི་བཀའ་གདམས་པའི་ཕུགས་ནོར་གྱི་ཕུགས་ནོར་བཅུ་ཟེར་གྱི་འདྲ་ཡོད་ཨོ་དེ་འདྲ་གོ་འདྲ་ཡོད་རང་དུ་ཉན་བཞིན་པ་ཆགས་ཨོ་དེ་ནི། མི་གྲལ། ལྷ་གྲལ་མི་གྲལ།

མྱ་ངན་གྱིས་གདུངས་པ་སོགས་མེད་པ་མེད་པ་དང། དགེ་བའི་ཕྱོགས་མི་ཉམས་ཤིང་འཕེལ་བ། དེས་ན་བདག་ཉིད་དབེན་པ་བསྟེན་པར་རིགས་པའོ། དང་པོ་ནི་མྱ་ངན་གྱིས་གདུང་བ་སོགས་མེད་པ་ནི། ནགས་ན་གནས་པ་ལ་ཕན་ཡོན་ཅི་ཡོད་ཅེ་ན། བཤེས་མེད་འཁོན་པའང་མེད་བྱས་ནས་ལུས་འདི་གཅིག་པུ་དབེན་གནས་ཏེ་སྔ་ནས་ཤི་དང་འདྲར་བརྩིས་ནས་ཤི་ནའང་མྱ་ངན་བྱེད་པ་མེད། ཆགས་སྡང་སྐྱེ་བའི་བཤེས་མཛའ་བཤེས་ལ་སོགས་པ་དེ་འདྲ་མེད་ཆགས་སྡང་སྐྱེ་བའི་མཛའ་བཤེས་སྐྱེ་བའི་བཤེས་མེད་ཅིང་གནོད་པ་བྱེད་དོགས་པའི་འཁོན་པའང་མེད་པར་བྱས་ནས་རང་གི་ལུས་འདི་གཅིག་པུ་རང་གི་ལུས་འདི་གཅིག་པུ་དབེན་པར་གནས་ཏེ། གཉེན་བཤེས་རྣམས་དོར་བས་ཤི་བའི་སྔ་ནས་ཀྱང་ཤི་བ་དང་འདྲ་བར་བརྩིས་ནས་ཆགས་པ་དང་བྲལ་བས་ཤི་ནའང་མྱ་ངན་བྱེད་པ་སུ་ཡང་མེད་དོ། གཉིས་པ་དགེ་བའི་ཕྱོགས་མི་ཉམས་ཤིང་འཕེལ་བ་ནི། དྲུང་ན་འཁོད་པ་སུ་དག་ཀྱང་མྱ་ངན་གནོད་པ་བྱེད་མེད་པས་འདི་ཡི་སངས་རྒྱས་རྗེས་དྲན་སོགས་སུས་ཀྱང་གཡེངས་པར་འགྱུར་བ་མེད། དབེན་པར་གནས་ན་གཉེན་དང་དགྲ་ལ་སོགས་པ་དྲུང་ན་འཁོད་པ་སུ་དག་ཀྱང། སུ་དག་ཀྱང་མྱ་ངན་དང་གནོད་པ་བྱེད་པ་མེད་པས་ནགས་ན་གནས་པ། འདི་ཡི། སངས་རྒྱས་རྗེས་དྲན་སོགས་ཐར་པ་དང་ཐམས་ཅད་མཁྱེན་པའི་ལམ་བསྒོམ་པ་ལ་སུས་ཀྱང་གཡེང་བར་འགྱུར་བ་མེད་པས་མཁས་པས་འདུ་འཛི་སྤངས་ནས་ནགས་སུ་གནས་པར་བྱའོ། གསུམ་པ་དེས་ན་བདག་ཉིད་དབེན་པ་བསྟེན་པར་རིགས་པ་དབེན་པ་བསྟེན་པར་རིགས་པ་ནི། དེ་བས་ཤིན་ཏུ་མདངས་དགའ་བའི། ནགས་ཚལ་ཚེགས་ཆུང་བདེ་སྐྱིད་བདེ་སྐྱིད་ཅིང། གཡེང་བ་ཐམས་ཅད་ཞི་བྱེད་པ་བདག་ཉིད་གཅིག་པུ་གནས་པར་བྱ། དེ་བས་ན་ཤིན་ཏུ་མདངས་དགའ་བ་སྟེ། ལུས་སེམས་ལ་བདེ་བ་འཕེལ་བའི་ནགས་སུ་གནས་པས་འཚོ་བ་རྙེད་སླ་བས་ཚེགས་ཆུང་ཞིང། ནད་སོགས་ཀྱི་གནོད་པ་མེད་པས་བདེ་བ་སྐྱེད་ཅིང། གནོད་པ་མེད་པས་བདེ་བ་སྐྱེད་ཅིང། གཡེང་བ་ཐམས་ཅད་ཞི་བར་བྱེད་པ། བདག་ཉིད་གཅིག་པུ་གནས་པར་བྱ་སྟེ་གནོད་པ་ཆུང་ཞིང་དགེ་བ་འཕེལ་བའི་ཕྱིར་རོ། དབེན་པ་བསྟེན་ན། ཡོན་ཏན་དེ་སྐད་དུ་ཡོད། ད་གཉིས་པ་ཕྱིན་ཅི་ལོག་གི་རྣམ་རྟོག་སྤང་བ་ལ་གཉིས། འདོད་པ་ལ་སྐྱོ་བ་བསྒོམ་པ། དབེན་པ་ལ་དགའ་བ་བསྒོམ་པ། དང་པོ་འདོད་པ་ལ་སྐྱོ་བ་བསྒོམ་པ་ལ་གསུམ། འདོད་པ་ལ་སྦྱང་བའི་འབྲས་བུ། འཇིགས་པ་དང་བཅས་པར་བསམ་པ། ལུས་ལ་སོགས་པའི་ངོ་བོ་མི་གཙང་བར་བསམ་པ། མི་འདོད་པ་དུ་མ་སྐྱེད་པར་བསམ་པ། དང་པོ་འདོད་པ་ལ་སྦྱང་བའི་འབྲས་བུ་འཇིགས་པ་དང་བཅས་པར་བསམ་པ་ལ་གཉིས། དགེ་བ་ལ་བརྩོན་པར་གདམས་པ། འདོད་པའི་ཉེས་དམིགས་བསམ་པའོ། དང་པོ། དགེ་བ་ལ་བརྩོན་པར་གདམས་པ་ནི། བསམ་པ་གཞན་ནི་ཀུན་བཏང་སྟེ་བདག་ལ་སེམས་པ་གཅིག་པུ་ཡིས་སེམས་ནི་མཉམ་པར་གཞག་ཕྱིར་དང་དུལ་བར་བྱ་ཕྱིར་བརྩོན་པར་བྱ། འདོད་པ་དང་གནོད་སེམས་ལ་སོགས་པའི་བསམ་པ་གཞན་ནི་ཀུན་བཏང་སྟེ། འདོད་པ་ལ་འདུན་པ་དང་གནོད་སེམས་ཞེས་ནི་གོ་ཡོད་པ་ཐ་མའི་ཆ་མཐུན་ལྔ་བྱས་པའོ། དེ་ཚོ་སུ་ཡོད་པ་དེ་ཚོའི་བསམ་པ་དེ་དང་བསམ་པ་གཞན་ནི་ཀུན་བཏང་སྟེ། བྱང་ཆུབ་ཀྱི་སེམས་གཉིས་བསྒོམས་པའི་བདག་ལ་སེམས་གཅིག་པུ་ཡིས། བྱང་ཆུབ་ཀྱི་སེམས་གཉིས་བསྒོམས་པའི་བདག་ལ་སེམས་གཅིག་པུ་ཡིས། དགེ་དགེ་བ་ལ་རྩེ་གཅིག་ཏུ། རྩེ་གཅིག་ཏུ་སེམས་ནི་མཉམ་པར་གཞག་པར་བྱ་བའི་ཕྱིར་དང། དེ་ལ་བརྟེན་ནས་གནས་ལུགས་ཀྱི་དོན་བསྒོམས་པས་ཉོན་མོངས་སྤངས་ཏེ་དུལ་བར་བྱ་བའི་ཕྱིར་བརྩོན་པ་བསྐྱེད་དེ་འབད་པར་བྱའོ། ཁྱིམ་བདག་དྲག་ཤུལ་ཅན་གྱིས་ཞུས་པའི་མདོ་ལས། ཁྱིམ་བདག་གཞན་ཡང་བྱང་ཆུབ་སེམས་དཔའ་རབ་ཏུ་བྱུང་བ། དགོན་པ་ལ་གནས་པས་འདི་ལྟར་བདག་ཅིའི་ཕྱིར་དགོན་པ་ལ་གནས། དགོན་པ་ལ་གནས་པ་འབའ་ཞིག་ནི་དགེ་སྦྱོང་མ་ཡིན་ཏེ་ཞེས་པ་ནས། གང་གི་ཕྱིར་བདག་དགོན་པ་ལ་གནས་པས་འདི་ལྟ་སྟེ། དགེ་སྦྱོང་གི་དོན་ཡོངས་སུ་རྫོགས་པར་བྱའོ་སྙམ་དུ་བརྟག་པར་བྱའོ་ཞེས་གསུངས་སོ། གཉིས་པ་འདོད་པའི་ཉེས་དམིགས་བསམ་པ་ནི་འཇིག་རྟེན་འདི་དང་ཕ་རོལ་ཏུའང་འདོད་པ་རྣམས་ནི་ཕུང་ཁྲོལ་བསྐྱེད། འདིར་ནི་གསོད་དང་བཅིང་དང། གཅོད། ཕ་རོལ་ཏུ་ནི་དམྱལ་སོགས་སྒྲུབ། འདོད་པ་ལ་སྲེད་པས་ནི་འཇིག་རྟེན་འདི་དང་ཕ་རོལ་ཏུ་ཡང་འདོད་པ་རྣམས་ནི་ཕུང་ཁྲོལ་ཆེན་པོ་སྐྱེད་པར་བྱེད་དེ། ཚེ་འདིར་འདིར་ནི་བསད་པ་དང་བཅིངས་པ་དང་གཅོད་པ་དང། འཇིག་རྟེན་ཕ་རོལ་དུ་ནི་སྔོ་ཆོས་ཚེ་འདིར་ཁོ་ལ་གནོད་པ་དེའི་དེ་བྱེད་འདིར་ནི་གསོད་དང་བཅིངས་དང་གཅོད། ཕ་རོལ་དུ་ནི་འཇིག་རྟེན་ཕ་རོལ་དུ་ནི་དམྱལ་བ་སོགས་སྒྲུབ་སྟེ། བུ་མོ་ཟླ་མཆོག་གིས་ཞུས་པའི་མདོ་ལས། བུ་མོ་ཟླ་མཆོག་གིས་ཞུས་པའི་མདོ་ལས། འདོད་པའི་རྒྱུས་ནི་སེམས་ཅན་འདོད་པའི་རྒྱུས་ནི་སེམས་ཅན་དམྱལ་བར་ལྟུང། འདོད་ཆགས་ཀྱིས་ནི་ཡི་དྭགས་དུད་འགྲོར་འགྱུར་ཞེས་གསུངས་སོ། འདོད་པའི་རྒྱུས་ནི་ངན་སོང་གསུམ་དུ་འགྲོ་དང་འཁོར་དང་ཡར་མདོ། བུ་མོ་ཟླ་མཆོག་གིས་ཞུས་པའི་མདོ་ནི་གསལ་པོ་ཏྲེ་བོ་ནུ། འདོད་པའི་རྒྱུས་ནི་སེམས་ཅན་དམྱལ་བར་ལྟུང། འདོད་ཆགས་ཀྱིས་ནི། འདོད་ཆགས་འདོད་ཆགས་ཀྱིས་ནི། ཡི་དྭགས་དུད་འགྲོར་འགྱུར། འདོད་ཆགས་ཀྱིས་སེར་སྣ་བྱས་སོང་ན་ཡི་དྭགས་ལ་སྐྱེ་བ་དང། འདོད་ཆགས་ཀྱིས་དུད་འགྲོར་སྐྱེ་བ། ཞེས་གསུངས་སོ། གཉིས་པ། ལུས་ལ་སོགས་པའི་ངོ་བོ་མི་གཙང་བར་བསམ་པ་ལ་གཉིས། དུར་ཁྲོད་ཀྱི་གནས་ཚུལ་ལ་བལྟས་ཏེ་ཉེས་དམིགས་བསམ་པ། གསོན་པའི་ཆོས་ལ་སྦྱར་ཏེ་བསམ་པའོ། དང་པོ་དུར་ཁྲོད་ཀྱི་གནས་ཚུལ་ལ་བརྟེན་ཏེ་ཉེས་དམིགས་བསམ་པ་ལ་ད་ནི་ལ་དྲུག་ནོ། དུར་ཁྲོད་ཀྱི་གནས་ཚུལ་བསམས་ཏེ་ཉེས་དམིགས་བསམ་པ་དེ་ལ། དུར་ཁྲོད་ཀྱི་གནས་ཚུལ་ལ་བལྟས་ཏེ་ཉེས་དམིགས་བསམ་པ་ལ་དྲུག་གོ། རོ་མྱང་བར་བྱ་བའི་འབྲས་བུ་མེད་པ་དང། མཐར་དུར་ཁྲོད་དུ་དོར་བ་ལས་མ་འདས་པ་དང། རང་གཞན་གྱི་ལུས་སེར་སྣས་སྲུང་བ་དེ་མི་རིགས་པ་དང། རྒྱན་གདགས་པར་མི་རིགས་པ་དང། ཤིན་ཏུ་འཇིགས་པར་རིགས་པ་དང། གོས་ཀྱིས་གཡོགས་པ་ལ་ཆགས་པར་མི་རིགས་པའོ། དང་པོ། རོ་མྱང་བར་བྱ་བའི་འབྲས་བུ་མེད་པ་ནི། ཕོ་ཉ་ཕོ་ཉ་མོ་ཡིས་སྔོན། གང་ཕྱིར་དུ་མར་གསོལ་བཏབ་ཅིང། སྡིག་པ་རྣམས་སམ་གྲགས་མིན་ལའང། གང་གི་དོན་དུ་མ་འཛེམས་པར། འཇིགས་པ་ལ་ཡང་བདག་ཞུགས་ཤིང་རྫས་ཀྱང། ཟད་པར་བྱས་གྱུར་ཏེ། ཕོ་ཉ་དང་ཕོ་ཉ་མོ་ལ་ཁྱིམ་ཐོབ་པ་གང་གི་ཕྱིར་དུ་བདག་ཆེ་གེ་མོ་དང་ལྷན་ཅིག་ཏུ་གནས་པར་གྱིས་ཤིག་ལན་མང་གསོལ། ལན་དུ་མར་གསོལ་བ་བཏབ་ཅིང། སྡིག་པ་རྣམས་སམ། གཏམ་ངན་གྱི་གྲགས་པ་མིན་ལའང་ས་མིའི་གྲགས་པ་མིན་ལའང་བུད་མེད་གང་གི་དོན་དུ་མ་འཛེམས་པར་ཁྱད་དུ་བསད་དེ་གནོད་པ་ལ་སོགས་པའི་འཇིགས་པ་ཡང་འཇིགས་པ་ལ་ཡང་འཇིགས་པ་ལ་ཡང་བདག་ཞུགས་ཤིང་དེའི་ཆེད་དུ་རྫས་ཀྱང་ཟད་པར་བྱས་པར་གྱུར་ཏེ། ས

བུད་མེད་ཀྱི་ལུས་གང་ལ་ཡོངས་སུ་འཁྱུད་པས་ན་མཆོག་ཏུ་དགའ་ཞིང་ཆགས་པར་འགྱུར་བའི་ལུས་དེ་དག་ཉིད་ཀེང་རུས་ཉིད་ཡིན་གྱི་ས་རུས་པ་ཀེང་རུས་ཉིད་ཡིན་གྱི་གཞན་མིན་ན་དང་པོ་ནས་རང་དབང་དུ་གྱུར་པ་དག་ནི་བདག་ཏུ་ཡོངས་སུ་བཟུང་བ་ཡང་མིན་པ་ལ། མིན་པ་ལ། དགོས་པ་ཅུང་ཟད་ཀྱང་མེད་པར་རབ་ཏུ་འདོད་ཅིང་ཡོངས་སུ་ཞེན་ནས་ཅིའི་ཕྱིར་མྱ་ངན་ལས་འདས་པར་མི་འགྲོ། འདོད་པ་སྤངས་ནས་ཐར་པའི་ལམ་ལ་བརྩོན་པར་བྱའོ། དེ་ཉིད་མི་འཇིག་ཅིང་ད་གཉིས་པ་མཐར་དུར་ཁྲོད་དུ་བོར་བ་ལས་མ་འདས་པ་ནི། གང་ཞིག་དང་པོ་འབད་དེ་བཏེག། དྲངས་ཀྱང་ངོ་ཚས་འོག་ཏུ་ལྟ། སྔོན་ནི་མཐོང་ངམ་མ་མཐོང་ཡང་མ་མཐོང་ཡང། གོས་ཀྱིས་གདོང་ནི་གཡོགས་པར་གྱུར། ཁྱོད་ཉོན་མོངས་པའི་གདོང་དེ་ནི། ད་ལྟ་མངོན་སུམ་གྱུར་པ་བཞིན། བྱ། ཀྱིས་བསལ་བྱས་མཐོང་ནས་ད་ལྟ་ཅི་ཕྱིར་འབྱེར་བར་བྱེད། བུད་མེད་གང་ཞིག་དང་པོ་གསར་པའི་ཚེ་འབད་དེ་འདོད་པས་བཏེགས་ནས་དྲངས་ཀྱང་ངོ་ཚ་བས་འོག་ཏུ་ལྟ་བར་བྱེད་ལ། དུར་ཁྲོད་དུ་སོང་བ་ལས་སྔོན་ནི་གཞན་གྱིས་མཐོང་ངམ་མ་མཐོང་ཡང་རུང། གོས་ཀྱིས་གདོང་གཡོགས་པར་གྱུར་པ་ལ་ཁྱོད་ཉོན་མོངས་ཤིང་ཆགས་པའི་གདོང་དེ་ནི་ད་ལྟ་མངོན་སུམ་དུ་གྱུར་པ་བཞིན་དུ་ཤི་བའི་ཚེ། དུར་ཁྲོད་དུ་བྱ་རྒོད་ཀྱིས་གོས་བསལ་ཏེ་ཤིན་ཏུ་གསལ་བར་བྱས་པ་མཐོང་ནས་དེ་ལྟར་ཅིའི་ཕྱིར་འབྲོས་ཤིང་འབྱེར་བར་བྱེད་དེ་དེའི་ཚེ་ཡང་ཆགས་པར་རིགས་སོ། སོང་ན་དུར་ཁྲོད་ཀྱི་འོ་དེ་ལབ་དུས་རྩ་ནས་ཡང་དེ་འདྲའི་བུད་མེད་ལ་ཆགས་པར་རིགས་པ་དག་འོ་ཁོ་དང། དོན་དག་གཅིག་པ་ཅིག་རྐྱང་པས་གསུངས་ཡོད། གསུམ་པ་རང་གཞན་གྱི་ལུས་སེར་སྣས་བསྲུང་བ་མི་རིགས་པ་ནི།

བཞི་པ་རྒྱན་བཏགས་པར་མི་རིགས་པ་ནི་ཤ་ཡི་ཕུང་པོ་འདི་མཐོང་ནས། ཤ་ཡི་ཕུང་པོ་འདི་མཐོང་ནས། དེ་རང་བའང་ཤ་ཡི། ནི་རང་བའང་ཤ་ཡི་ཕུང་པོ་འདི་མཐོང་ནས། ཁ་ཆུ་ལ་གྱུར་པའང་ཨ། དྲི་གུ་བའང་དྲི་གུ་ལ། ཨུ།

བྱ་རྒོད་ལ་སོགས་པ་གཞན་གྱི་ཟས་ལ། བྱ་རྒོད་ལ་སོགས་པ་གཞན་གྱི་ཟས་ལ། མེ་ཏོག་གི་ཕྲེང་བ་དང་ཨོ་རྒྱན་བཏགས་པ་པོ་དག་དེ་འདྲ་ཞིག་འབེལ་ཏེ། བྱ་རྒོད་ལ་སོགས་པ་གཞན་གྱི་ཟས་ལ་མེ་ཏོག་གི་ཕྲེང་བ་དང་ཙན་དན་དང་གསེར་ལ་སོགས་པའི་རྒྱན་གྱིས་མཆོད་པར་ཅིའི་ཕྱིར་བྱེད། གསོན་པའི་ཚེ་ཡང་རྒྱན་བཏགས་པར་མི་རིགས་སོ། གསོན་པའི་ཚེ་རྒྱན་འདོགས་ཡག་དེ་རིགས་ཀྱི་མེད་པར་མི་རིགས་སོ། ལྔ་པ་ཤིན་ཏུ་འཇིགས་པར་རིགས་པ་ནི། རུས་གོང་ཉིད་དུ་མཐོང་ནས་ནི་མི་འགུལ་ཡང་སྟེ། དེ་ཁྱོད་སྐྲག་ན་དེ་ཁྱོད་སྐྲག་ན། རོ་ལངས་བཞིན་དུ་འགའ་ཡིས་ཀྱང། བསྐྱོད་པར་གྱུར་ན་ཅིས་མི་འཇིགས། དུར་ཁྲོད་དུ་གནས་པའི་ཚེ་རུས་གོང་ཉིད་དུ་མཐོང་ནས་ནི་མི་འགུལ་ཡང་ནི་ཁྱོད་སྐྲག་པས་འབྲོས་ན་ཟེར་རོ་དེ་དུས་སྐྲག་ནས་འཇིགས་སྣང་སྐྱེས་ནས་སྐྲག་པས་འབྲོས་ན་ད་ལྟ་གསོན་པོའི་ཚེ་རོ་ལངས་བཞིན་དུ་དེ་ལྟར་སེམས་པའི་ཀུན་སློང་འགའ་ཡིས་ཀྱང་བསྐྱོད་པར་གྱུར་ན་སྟེ་དེ་ལྟར་བསམས་ནས་ཅིས་མི་འཇིགས། རོ་ལངས་བཞིན་དུ་འཇིགས་པར་རིགས་ཀྱི་ཆགས་པར་མི་རིགས་སོ། དྲུག་པ་གོས་ཀྱིས་གཡོགས་པ་ཆགས་པར་མི། གོས་ཀྱིས་གཡོགས་པ་ལ་ཆགས་པར་མི་རིགས་པ་ནི། གང་ལ་གཡོགས་ཀྱང་གང་ལ་གཡོགས་ཀྱང་འདི་ཆགས་པ། དེ་མ་གཡོགས་ན་ཅིས་མི་འདོད། དེ་ལ་དགོས་པ་མེད་ན་ནི། གཡོགས་པ་ལ་ནི་ཅི་ཕྱིར་འཁྱུད། ལུས་གང་ལ་གོས་གཡོགས་ཀྱང། འདི་ལ་ཆགས་པ་ཁྱོད། དུར་ཁྲོད་དུ་སོང་བའི་ཚེ། དུར་ཁྲོད་དུ་སོང་བའི་ཚེ། དེ་མ་གཡོགས་ན། ཅིས་མི་འདོད་དེ་དེ་ལ་ཡང་འདོད་པར་བྱ་དགོས་སོ། དུར་ཁྲོད་དུ་བོར་བ་དེ་ལ་དགོས་པ་མེད་ན་ནི། གོས་གཡོགས་པ་ལ་ཁྱོད་ཅིའི་ཕྱིར་འཁྱུད་མི་གཙང་བར་མཚུངས་པའི་ཕྱིར་རོ། ད་གཉིས་པ། གསོན་པའི་ཆོས་ལ་ཨ། དུས་ཚོད་དུས་ཚོད་ཟིན་སོང། ད་དུས་ཚོད་ཟིན་ན་དེ་རུ་བཞག། ད་དགོང་དྲོ་སློབ་སྦྱོང་ཡོད་འགྲོ་མེད་འགྲོ།